ཁ་གཏད་དུ་དམག་འཐབ་བྱེད་པ་ཞིག་ཆགས་ཀྱི་ཡོད་པའི་སྐོར་གསུངས་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། བོད་མི་མང་སྤྱི་འཐུས་ལྷན་ཁང་གི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་གྱི་མཱ་དྷ་པ་དེཤ་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཞོན་པ་དང་གྲོས་ཚོགས་འཐུས་མི་བཅས་མཇལ་འཕྲད་ཀྱིས་བོད་དོན་ཞུ་སྐུལ་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་སེར་བྱེས་གྲྭ་ཚང་དུ་དད་ལྡན་སེར་སྐྱ་མང་ཚོགས་ལ་རྗེ་ཚེ་འཛིན་མའི་ཚེ་དབང་བསྩལ་བ་དང་རིན་པོ་ཆེ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལ་དྷི་ཝའི་ནང་གི་མཛད་རིམ་ཁག་ལེགས་པར་གྲུབ་ནས་ཚེས་སུམ་ཅུ་ཉིན་ལི་ཐོ་ནི་ཡའི་རྒྱལ་ས་བྷེ་ལན་སི་ནང་ཕེབས་འབྱོར་བྱུང་བ་ནས་བཟུང་ཡུལ་དེའི་གྲོས་ཚོགས་ཀྱི་ཚོགས་གཞོན་དབུས་པའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་མི་སོགས་ཆེས་མཐོའི་མི་སྣ་རྣམས་ལྷན་དུ་མཇལ་འཕྲད་གནང་བའི་སྐོར་བཀའ་འདྲི་ཞུ་བ་ཞིག་དང། བཅུད་དྲིལ་ལེ་ཚན་ནང་རྒྱ་ནག་གཞུང་གི་གནོན་ཤུགས་འོག་བལ་ཡུལ་གྱི་གསར་འགྱུར་བརྒྱུད་ལམ་ཁག་ལ་རང་འགུལ་གྱིས་བཀག་སྡོམ་བྱེད་བཞིན་ཡོད་པ་མངོན་གསལ་དོད་པོ་ཡིན་པའི་སྐོར་ཕྱོགས་བསྒྲིགས་ཞུ་བ་ཞིག་དང།
མཇུག་ཏུ་མི་རབས་གསར་བའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་འགའ་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཚེ་དབང་དངོས་གྲུབ་ལགས་ཀྱིས་འགོ་བཙུགས་གནང་གི་རེད། ཐུགས་རྗེ་གནང་རིག་འཛིན་ཆོས་སྒྲོན་ལགས། ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་ཕྱི་ཟླ་དང་པོའི་ཚེས་སུམ་ཅུ་དང་ཚེས་སུམ་ཅུ་སོ་གཅིག་ཉི་མ་གཉིས་ཀྱི་རིང་རྒྱལ་ས་ཝ་ཤིང་ཏོན་དུ་འཚོགས་པའི་སྐབས། ལྷན་ཚོགས་དེའི་ཟུང་འབྲེལ་ཚོགས་གཙོ་སི་མུལ་བྷྲོན་སྦག་ལགས་ཀྱིས། བོད་ནང་གི་ཆོས་ཕྱོགས་ཀྱི་བྱེད་སྒོར་དམ་དྲག་གཏོང་སྟངས་དེ་ནི་རྒྱ་ནག་གཞུང་གིས་ཆོས་དད་ལ་ཁ་གཏད་དུ་དམག་འཐབ་བྱེད་པ་ཞིག་ཆགས་ཀྱི་ཡོད་པ་རེད་ཅེས་གསུངས་བཞག། ཡང་སྐུ་ཞབས་སི་མུལ་བྷྲོན་སྦག་ལགས་ཀྱིས། ཉེ་ཆར་བོད་ཆབ་མདོ་ཁུལ་དུ་རྒྱ་ནག་གཞུང་གིས་དགོན་པ་ཞིག་གི་ནང་གྲྭ་པ་གསར་པ་ལེན་མི་ཆོག་པའི་བཀག་རྒྱ་བྱས་པ་གནས་ཚུལ་དེ་ནི་འཇིགས་སུ་རུང་བའི་གནད་དོན་ཞིག་ཡིན་པ་དང་བོད་ཀྱི་དགེ་འདུན་པ་དང་བཙུན་མ་རྣམས་རང་དབང་གི་སྒོ་ནས་སོ་སོའི་ཆོས་ལུགས་ལ་དད་པ་སྲུང་བརྩི་བྱེད་དུ་བཅུག་དགོས་པ་རེད་ཅེས་གསུངས་བཞག་དེ་བཞིན་ལྷན་ཚོགས་དེའི་ཐོག་ཨ་མི་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་བོད་ནི་རང་དབང་ཁང་པས་འདས་པའི་ལོ་གསུམ་གྱི་རིང་གི་སྙན་ཐོའི་ནང། ཆེས་རང་དབང་མེད་པའི་རྒྱལ་ཁབ་གྲས་ཤིག་ཡིན་པ་ཐེར་འདོན་གནང་ཡོད་པ་དང་བོད་ནང་ཕྱི་ལོ་ཉིས་སྟོང་བརྒྱད་ལོའི་ནང་ས་བྱི་ཞི་རྒོལ་ཆེན་མོ་བྱུང་ཡོད་པ་དང། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོ་ནས་བཟུང་བོད་ནང་གནས་སྟངས་དེ་ཇེ་ཞན་ཇེ་སྡུག་ཏུ་ཕྱིན་ནས་ཉེ་ཆར་བོད་ནང་གི་སློབ་གྲྭ་ཆེན་མོའི་བུ་མོ་ཞིག་འཛིན་བཟུང་བྱས་ནས་བཀག་ཉར་ཁང་དུ་འདས་གྲོངས་སུ་གྱུར་ཡོད་པའི་གནས་ཚུལ་ཐོན་པ་ལས་རྗེས་སུ་ག་རེ་བྱུང་ཡོད་མེད་གནས་ཚུལ་རྩད་གཅོད་ཐུབ་ཀྱི་མེད་པའི་གནས་སྟངས་ཆགས་ཡོད་པ་དཔེ་མཚོན་དང་སྦྲགས། བོད་ཁྱོན་ཡོངས་ནང་ལ་བཀག་སྡོམ་གྱི་འོག་ཚུད་ཡོད་པའི་བོད་མི་ཚོར་དཀའ་ངལ་ཆེན་པོ་འཕྲད་བཞིན་ཡིན་པའི་སྐོར་ངོ་སྤྲོད་གནང་བཞག།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་གཉིས་ཉིན་རྒྱ་གར་ས་མཚམས་ཀྱི་ལ་དྭགས། བྱང་ས་མཚམས་སུ་འབྲོག་པ་ཚོ་སེམས་ཅན་འཚོ་བཞིན་པའི་སྐབས་རྒྱ་མིའི་ས་སྲུང་དམག་མིས་ཁོང་ཚོར་བཀག་སྡོམ་བྱས་པའི་བརྙན་ཐུང་ཞིག་ལ་དྭགས་བྱང། ཉི་མར་གནས་སྡོད་ཀུན་བཟང་རྣམ་རྒྱལ་ལགས་ཀྱིས་འགྲེམས་སྤེལ་བྱས་ཡོད་པ་རེད་འདི་ག་རླུང་འཕྲིན་ཁང་ནས་ཀུན་བཟང་རྣམ་རྒྱལ་ལགས་ལ་གནས་ཚུལ་དེའི་སྐོར་བཀའ་འདྲི་ཞུས་པའི་སྐབས་ཀྱང་ཁོང་གིས་གནས་ཚུལ་དངོས་བྱུང་ངོ་སྤྲོད་གནང་གི་འདུག་ལ། བྱང་ཐང། ཀག་གཞུང་ཁྱབ་ཁོངས་ཀྱི་ལ་དྭགས་གླེ་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་སྤྱི་འཐུས་སྐུ་ཞབས་ཡེ་ཤེས་དཔལ་བཟང་ལགས་ནས་འདི་ག་རླུང་འཕྲིན་ཁང་ལ་གནད་དོན་འདིའི་ཐད་ང་ཚོས་ས་གནས་ཀྱི་འབྲོག་པ་དང་ད་ག་ནང་བཞིན་རྒྱ་གར་གྱི་དམག་མི་ཚོར་བརྡ་ལན་སྤྲད་ཡོད་ལ་མ་འོངས་པར་གནས་ཚུལ་འདི་རིགས་བྱུང་བའི་སྐབས་ལན་སྤྲོད་དགོས་པ་མ་ཟད་དམག་མིས་སྲུང་སྐྱོབ་བྱེད་ཀྱི་རེད་ཅེས་གསུངས་འདུག་སྤྱིར་བཏང་ས་མཚམས་ཀྱི་ཕྱོགས་སུ་ས་ཆ་ཀུན་ལ་རྒྱ་གར་གྱི་དམག་མི་ཡོད་ན་ཡང་འབྲོག་པ་མང་པོ་ཞིག་སེམས་ཅན་འཚོ་བར་ས་ཆ་འདྲ་མིན་ལ་སླེབས་ཀྱི་ཡོད་དུས་རྒྱ་ནག་ཕྱོགས་ཀྱི་དམག་མིས་ནམ་དུས་གང་ཡིན་ལ་འབྲོག་པ་དང་ཁ་ཐུག་དང་རྙོག་གྲ་བཤད་རེས་བྱེད་ཀྱི་ཡོད་པའི་གནས་ཚུལ་འདུག། བོད་རང་སྐྱོང་ལྗོངས་ཀྱི་བདེ་འཇགས་ལྷན་ཁང་གི་ཚོགས་འདུའི་སྟེང། ཏཱ་ལའི་ཁ་བྲལ་ལ་འཐབ་རྩོད་དང་བོད་ནང་བརྟན་ལྷིང་སྲུང་སྐྱོབ་བྱ་རྒྱུ་དེ་ལས་འགན་དང་པོར་བརྩི་དགོས་བརྗོད་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་ཉིན། རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་བདེ་འཇགས་ལྷན་ཁང་ཟེར་བའི། སྤྱི་བདེ་ཉེན་རྟོག་པ་ཚོར་བདེ་སྲུང་ཆེད་ཚོགས་འདུ་ཞིག་བསྐོང་ཚོགས་དང་འབྲེལ། ཏཱ་ལའི་ཁ་བྲལ་ཤོག་ཁག་ཁག་ལ་འཐབ་རྩོད་དང་ཁ་བྲལ་གྱི་བྱ་སྤྱོད་ལ་རྡུང་རྡེག་གིས་བོད་ནང་ཞི་བདེ་ལྷིང་འཇགས་ཡོང་བ་བྱ་རྒྱུ་དེ་ལས་འགན་དང་པོར་བརྩི་དགོས་པའི་སྐོར་བརྗོད་ཡོད་པ་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་གཞོན་པ་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་ནས་རྒྱ་ནག་གཞུང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ངོ་རྒོལ་དང་བཙན་བྱོལ་བོད་མི་ཚོར་འཐབ་རྩོད་པ་ཟེར་བའི་རིགས་ནི་བོད་ནང་གི་བོད་མི་ཚོས་རྒྱ་ནག་གཞུང་གི་འགོ་ཁྲིད་ཚོའི་ལས་ཀ་བྱེད་ཕྱོགས་ལ་ངོས་ལེན་བྱེད་ཀྱི་མེད་སྟབས་བོད་མི་ཚོར་བཙན་གནོན་དང་ཁོང་ཚོའི་ཁ་ལ་ཉན་ཐབས་ཆེད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཁ་བྲལ་ཡིན་པའི་སྐོར་སྐྱག་རྫུན་བརྒྱ་བཤད་ནས་བདེན་པ་སྤུ་ཙམ་ཐོབ་རྒྱུའི་རེ་བ་བྱེད་བཞིན་ཡོད་པ་རེད་ཅེས་འདི་གའི་རྡ་རམ་ས་ལའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་སུ་བརྗོད་འདུག།
རྒྱ་ནག་གཞུང་གིས། ཁང་ཚོང་གི་ཁྲོམ་ར་སླར་གསོ་ཡོང་ཐབས་སུ་དམིགས་ནས་ལས་གཞི་གསར་གཏོད་བྱེད་ཀྱི་ཡོད་འདུག་འདས་པའི་ལོ་ཤས་ནས་བཟུང་རྒྱ་ནག་ནང་ཁང་ཚོང་གི་ཁྲོམ་ར་ཧ་ཅང་ཉམས་རྒུད་ཕྱིན་པ་མ་ཟད་ཁང་ཚོང་གི་ཚོང་དོན་ཚན་པ་ཆེ་ཤོས Evergrande ཞེས་པ་དེའི་ཐོག་མཁར་དབང་དངུལ་བསྒྱུར་བུན་འཇལ་དགོས་པ་སོགས་ཀྱི་དཀའ་ངལ་འཕྲད་བཞིན་ཡོད་པ་དེས་མི་དམངས་ཚོར་བློ་འཚབ་སྐྱེ་གཞི་ཞིག་ཏུ་གྱུར་ཡོད་འདུག་ཡིན་ནའང་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ནས་གནས་ཚུལ་སྤེལ་བ་ཞིག Reuters གསར་ལས་ཁང་ནས་ལུང་འདྲེན་བྱས་པ་ལྟར་ན། གཞུང་ཕྱོགས་ནས་དཀའ་ངལ་དེ་དག་སེལ་ཐབས་སུ་བུ་ལོན་སྤྲོད་རྒྱུའི་འཆར་གཞི་གསར་པ་ཁག་ཅིག་གསལ་བསྒྲགས་བྱས་པ་དང་ལྷག་པར་དུ། ཁང་ཚོང་གི་ཁྲོམ་ར་ཆེ་ཤོས་གྲས་གྲོང་ཁྱེར། སུའུ་ཀྲོའུ་དང་ཧྲང་ཧའེ་གཉིས་ནང་ཁང་པ་ཉོ་མཁན་ཚོར་ལས་སླ་རུ་གཏོང་རྒྱུ་ཡིན་ལུགས་བཀོད་འདུག་སྤྱིར་བཏང་རྒྱ་ནག་གཞུང་ནས་ཁང་ཚོང་གི་ཁྲོམ་ར་སླར་གསོ་ཡོང་ཐབས་སུ་ལས་གཞི་དང་བུ་ལོན་གཡར་ཕྱོགས་བཅས་པའི་ཐོག་གུ་ཡངས་སུ་གཏོང་རྒྱུའི་གསལ་བསྒྲགས་བྱས་ཡོད་ཀྱང་ཧོང་ཀོང་གི་ཁང་ཚོང་ཚོང་དོན་ཚན་པ་ཆེ་ཤོས་གྲས Evergrande ལ་ཇུས་ཉེས་ཕོག་པ་དེས་ཁང་པ་ཉོ་རྒྱུར་ཐེ་ཚོམ་བྱེད་རྒྱུའི་ཉེན་ཁ་ཡོད་ལུགས་དབྱེ་ཞིབ་པ་ཚོས་དགོངས་ཚུལ་བཏོན་འདུག། ཡང་གསར་འགྱུར་བརྒྱུད་ལམ་ནང་མུ་མཐུད་ནས་བཀོད་པར་ལྟ་ན། གཞུང་གིས་ཁང་ཚོང་གི་དཀའ་ངལ་སེལ་ཐབས་སུ་གསལ་བསྒྲགས་བྱས་པའི་ནང་འཆར་གཞི་ཁག་གི་ཐོག། གྲོང་ཁྱེར་སྲིད་གཞུང་ནས་ས་གནས་ཀྱི་ཁང་ཚོང་གི་གནས་སྟངས་ལ་གཞིགས་པའི་ཐོག་ནས་ས་གནས་ཀྱི་དཔལ་འབྱོར་ཚན་པ་ཚོས་འཆར་གཞི་དེ་དག་ལམ་ལྷོང་ཡོང་ཐབས་སུ་རྒྱབ་སྐྱོར་ཡོང་ཐབས་བྱེད་དགོས་པ་སོགས་གང་ལྟར་ས་གནས་སྲིད་གཞུང་དང་ས་གནས་ཀྱི་ཚོང་པ་ཚོའི་ངོས་ནས་ཕྱར་གྲུ་མཉམ་འདེགས་ཀྱི་ཐོག་ནས་མི་དམངས་ཀྱི་འདོད་བློ་དང་མཚུངས་པའི་མཐུན་འགྱུར་གྱིས་ཁང་ཚོང་གི་ཚོང་ལས། སླར་གསོ་ཐུབ་ཐབས་བྱེད་དགོས་པ་བཀོད་འདུག་གོང་དུ་ཞུས་པའི Evergrande ཞེས་པའི་ཁང་ཚོང་ཚན་པ་དེའི་ཐོག་ཧོང་ཀོང་གི་ཁྲིམས་ཁང་ནས་ཨ་སྒོར་ཐེར་འབུམ་སུམ་བརྒྱ་ཙམ་གྱི་བུ་ལོན་གཙང་དག་དགོས་པའི་བཀོད་ཁྱབ་བཏང་ཡོད་འདུག་སྤྱིར་བཏང་རྒྱ་ནག་གི་ལོ་འཁོར་ཡོང་འབབ་ནས་ཁང་ཚོང་གི་ཆེད་ལས། ཚོང་ལས་དེ། ཁེ་ཕན་ཆེན་པོ་ཡོད་པ་ཞིག་ཡིན་ནའང་འདས་པའི་ལོ་བདུན་ཙམ་ནས་བཟུང་ཁང་ཚོང་གི་ཚོང་ལས་ཧ་ཅང་སྐྱོ་རུ་ཕྱིན་ཡོད་པ་རེད། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན།
རྒྱ་ནག་གི་གསང་བ་རྐུ་འཁྱེར་བྱ་མཁན་ཚོས་ཨ་མི་རི་ཀའི་རྒྱལ་ནང་གི་གནད་འགག་ཆེ་བའི་རྨང་གཞིའི་འཛུགས་སྐྲུན། འཐུང་ཆུའི་རྟེན་གཞི་ཁག་དང་གློག་ཁང། འགྲིམ་འགྲུལ་ལས་ཁང་སོགས་ལ་བྲེལ་འཚུབ་ཀྱི་ངང་འབེན་འཛུགས་བྱེད་བཞིན་ཡིན་པ་ཨ་མི་རི་ཀའི FBI ཞེས་པའི་གསང་བའི་ལས་ཁང་གི་འགན་འཛིན Chris Wray ལགས་ཀྱིས་ཁ་སང་རེས་གཟའ་ལྷག་པའི་ཉིན་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་མིར་ཉེན་བརྡ་བཏང་བཞག། དེ་ཡང་ཝ་ཤིང་ཏོན་ནས། ཨེ་པི་གསར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བའི་ནང། ཨ་མི་རི་ཀའི་གྲོས་ཚོགས་འོག་མའི་རྒྱ་ནག་དམར་ཤོག་ཚོགས་པའི་ཐོག་ལྟ་ཞིབ་བྱེད་མཁན་ཚོགས་ཆུང་གི་ཉན་ཞིབ་སར། ཨ་མི་རི་ཀའི་གསང་བའི་ལས་ཁང་གི་འགན་འཛིན་ཁི་རིས་ཝེ་རི་ལགས་ཀྱིས། རྒྱ་ནག་གི་གསང་བ་རྐུ་འཁྱེར་བྱེད་མཁན་ཚོས་ཨ་མི་རི་ཀའི་གནད་འགག་ཆེ་བའི་འཛུགས་སྐྲུན་ཁག་གཏོར་བཤིག་བཏང་ནས་ཨ་མི་རི་ཀའི་མི་སེར་ལ་གནོད་འཚེ་བྱ་རྒྱུའི་གྲ་སྒྲིག་བྱེད་བཞིན་ཡིན་པ་དང། རྒྱ་ནག་གིས་ག་དུས་ཡིན་ཀྱང་དུས་ཚོད་ངེས་མེད་ཐོག་ཨ་མི་རི་ཀར་རྡུང་རྡེག་གཏང་སྲིད་པ་རེད་ཅེས་སྙན་སེང་ཞུས་བཞག། རྒྱ་གར་གྱི་ཝཱ་ར་ཎཱ་སིའི་ནང་ཁ་ཆེའི་ཕྱག་འཚལ་ཁང་ཞིག་ནང་ཧིན་དྷུའི་ཆོས་སྤྱོད་པ་ཚོས་མཆོད་མཇལ་ཆོག་གི་ཡོད་ཅེས་ཁྲིམས་ཁང་ནས་ཐག་གཅོད་བྱས་འདུག་དེ་ཡང་ཝཱ་ར་ཎཱ་སི་ཡོད་པའི་དུས་རབས་བཅུ་བདུན་པའི་ནང་བརྒྱབ་པའི་ཁ་ཆེའི་ཕྱག་འཚལ་ཁང་ཞིག་ནང་ཧིན་དྷུའི་ཆོས་ཉམས་ལེན་བྱས་ཆོག་པའི་ཁྲིམས་ཁང་ནས་ཐག་གཅོད་བྱས་ཡོད་འདུག་དེའི་རྒྱུ་མཚན་ནི་གོང་དུ་ཞུས་པའི Gyanvapi ཞེས་པའི་ཁ་ཆེའི་ཕྱག་འཚལ་ཁང་དེ་བཞིན་དེ་སྔ་ཧིན་དྷུའི་ཆོས་བྱེད་པ་ཚོས་ཤིན་ཏུ་རྩ་ཆེར་བརྩི་ཡུལ་ལྷ་ཤི་ཝའི་ལྷ་ཁང་ཞིག་ཡིན་པ་དང། ལྷ་ཁང་དེ་གཏོར་བཤིག་བཏང་ནས་དེའི་སྟེང་ཁ་ཆེའི་ཕྱག་འཚལ་ཁང་བརྒྱབ་པ་ཞིག་ཡིན་ལུགས་ཁྲིམས་ཁང་ལ་གཏུག་བཤེར་དང་འབྲེལ་རྒྱ་གར་རྒྱལ་ཡོངས་ས་གཞི་བརྟག་དཔྱད་ཚན་པས་ཞིབ་འཇུག་བྱས་པ་བརྒྱུད་དངོས་ཡོད་གནས་ཚུལ་ཡིན་ལུགས་གསལ་བོ་བྱུང་སྟེ་ཐག་གཅོད་བྱས་པ་ཞིག་ཡིན་འདུག་གང་ལྟར་ད་ཆ་ས་གནས་ཁྲིམས་ཁང་ནས་ཐག་གཅོད་བྱས་པར་སོང་ཙང་ད་ནས་བཟུང་ཧིན་དྷུའི་ཆོས་དཔོན་གྱི་ངོས་ནས་ཕྱག་འཚལ་ཁང་དེའི་ནང་ཧིན་དྷུའི་ཆོས་ཕྱོགས་ཀྱི་བྱེད་སྒོ་སྤེལ་ཆོག་གི་ཡོད་ལུགས་གསུངས་ཡོད་པ་ཁྲིམས་རྩོད་པ Vishnu Shankar Jain ཡིས་གསར་འགོད་པ་ཚོར་འགྲེལ་བརྗོད་བྱས་འདུག་འོན་ཀྱང་ཁ་ཆེའི་ཕྱོགས་ནས་ཁྲིམས་གཏུག་བྱེད་མཁན་ཁྲིམས་རྩོད་པ Akhlaq Ahmed ཡིས་ང་ཚོས་མུ་མཐུད་ནས་ཁྲིམས་ཁང་མཐོ་བའི་ནང་གོང་ཞུའི་ཁྲིམས་གཏུག་བྱེད་ཀྱི་ཡིན་ཞེས་གསུངས་འདུག་ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་བཀོད་པ་ལྟར་ན་ཉེ་བའི་ཆར་གསར་དུ་དབུ་འབྱེད་གནང་བའི་རྒྱ་གར་གྱི Uttar Pradesh གྲོང་ཁྱེར Ayodhya ནང་ཧིན་དྷུའི་ལྷ Ramayana ནི་ལྷ་ཁང་དེའི་ཐོག་ལའང་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་ཁ་ཆེ་དང་ཧིན་རྡུའི་བར་འཁོན་འཁྲུག་ཚབས་ཆེ་བྱུང་ཡོད་པ་བཅས་གནས་ཚུལ་འདི་རིགས་ཡང་སེ་ཡོང་གི་ཡོད་པ་རེད། གནས་མཆོག་ཝཱ་ར་ཎ་སི་ནི་རྒྱ་གར་གྱི་སྲིད་བློན་ན་རིན་དཱ་མོ་དཱི་མཆོག་འོས་མིར་བཞུགས་སའི་ས་གནས་ཀྱང་ཡིན་པ་རེད། ཧོང་ཀོང་གི་དམངས་གཙོ་དོན་གཉེར་བ་ཇི་མི་ལའི་ལགས་སུ་ཁྲིམས་བཤེར་བྱ་མུས་ལ། ཁོང་ལ་ཁྲིམས་གཏུགས་བྱེད་མཁན་གཞུང་གི་ཁྲིམས་རྩོད་པས་ཁོང་གི་ལག་ནས་དཔང་རྟགས་ལེན་པ་རྣམས་ནི། བཙོན་ཁང་ནང་ཁོང་ལ་སྡུག་སྦྱོང་མནར་གཅོད་ཚད་མེད་བཏང་ནས་དཔང་རྟགས་བླངས་པའི་བློ་འཚབ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྲིམས་དོན་མཁས་པས་གནང་གི་འདུག་དེ་ཡང་ཁ་ས་ཧྥ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱལ་སྤྱིའི་ནང་ཡ་ང་སྙིང་རྗེ་མེད་པར་མི་སྤྱོད་ལས་འདས་པའི་མནར་གཅོད་ཕོག་མིར་ལྟ་སྐྱོང་གནང་མཁན་གྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་སྐུ་ཚབ Jill Edward ལགས་ཀྱིས་རྒྱ་ནག་གི་དཔོན་རིགས་ཚོར་ཕྱག་བྲིས་ཤིག་ཕུལ་བའི་ནང། ཧོང་ཀོང་གི་དམངས་གཙོ་དོན་གཉེར་བ་ཇི་མི་ལའེ་ལགས་ཀྱི་ལག་ནས་བླངས་པའི་དཔང་རྟགས་ཀྱི་ཁྲིམས་ཁང་གིས་ངོས་ལེན་མ་གནང་བའི་གོང། དཔང་རྟགས་དེ་ཚོ་བཙན་དབང་གི་ཐོག་ནས་ལེན་ཡོད་མེད་དྲི་ཞིབ་བྱ་དགོས་པ་བཀོད་འདུག་ཁོང་གིས་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བ་དེའི་ནང། དཔང་རྟགས་དེ་ཚོ་ཁྲིམས་འགལ་གྱི་ཐོག་ནས་ལེན་ཡོད་སྲིད་པའི་བློ་འཚབ་ཆེན་པོ་ང་ལ་ཡོད། དཔང་རྟགས། ཁྲིམས་སར་མ་སྐྱེལ་གོང་འཕྲལ་དུ་དྲི་ཞིབ་བྱ་དགོས་པ་རེད་ཅེས་གསུངས་བཞག། ཧོང་ཀོང་གི་དམངས་གཙོ་དོན་གཉེར་བ་ཇི་མི་ལའེ་ལགས་ཀྱིས་ཕྱི་ཟླ་དང་པོའི་ཚེས་གཉིས་ཉིན་ཁོང་ལ་བཙུགས་པའི་ཧ་ཅང་ཚབས་ཆེ་བའི་ནག་ཉེས་གཞུང་མགོ་རྟིང་སློག་རྩིས་བྱས་པ་དང་ངན་པ་ཁ་མཐུན་བྱས་པའི་ནག་ཉེས་གཉིས་པོ་དེར་ཁོང་གིས་ངོས་ལེན་གནང་མེད་པ་རེད་འདུག་དགུང་གྲངས་བདུན་ཅུ་དོན་དྲུག་ལ་སོན་པ་ཇི་མི་ལའེ་ལགས་ཀྱིས་བདམས་པའི་ཁྲིམས་རྩོད་པ་དང་པོར་ཁྲིམས་ཁང་ནས་ངོས་ལེན་གནང་མེད་པ་དང་དེ་བཞིན་འཇུ་རིའམ་བཤེར་དཔང་མེད་པར་ཁོང་ལ་ཁྲིམས་གཏུགས་བྱ་བཞིན་པ་རེད།
གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། མ་ཡན་མར་ནང་དྲག་པོའི་སྒྲིག་འཛུགས་ཀྱི་འགོ་ཁྲིད་ཀྱི་འཛིན་སྐྱོང་བྱེད་སྟངས་ལ་སྐྱོན་བརྗོད་ཕོག་གི་ཡོད་པ་དེ་གདོང་ལེན་བྱེད་རྒྱུར་དཀའ་ངལ་འཕྲད་རྒྱུའི་ཚོད་དཔག་བྱེད་བཞིན་འདུག་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཕྱི་ཟླ་གཉིས་པའི་ཚེས་གཅིག་ཉིན་སྐབས་དེའི་མང་གཙོའི་ལམ་ལུགས་ཀྱིས་བདམས་ཐོན་བྱུང་བའི་གཞུང་མགོ་རྟིང་སློག་སྟེ་ད་ལྟའི་ཇུན་ཏ་ཞེས་པའི་དམག་མིས་དབང་འཛིན་བྱས་ཏེ་ད་ཆ་ལོ་ངོ་གསུམ་ཙམ་འགྲོ་གི་ཡོད་པ་རེད། རྒྱལ་སྤྱིའི་སྤྱི་ཚོགས་དང་ལྷག་པར་དུ་དམངས་གཙོ་ཚོགས་པ་ད་ག་ནང་བཞིན་དོན་གཉེར་ཅན་གྱི་ཚོགས་པ་བཅས་ནས་ལོ་ངོ་གསུམ་རིང། ཞུ་གཏུག་དང་གདོང་ལེན་རིམ་པ་བྱས་ཀྱང་དོན་འབྲས་སོན་པ་ཞིག་བྱུང་མེད་པའི་ཁར་དམངས་གཙོའི་ཚོགས་པའི་འགོ་ཁྲིད་ལྕམ་ཨང་སན་སུའུ་ཀྱི་གཙོས་ཆབ་སྲིད་མི་སྣ་མང་དག་ཞིག་བཙོན་འཇུག་བྱས་ཡོད་པ་རེད། འོན་ཀྱང་ལོ་འདིའི་ཕྱི་ཟླ་དང་པོའི་ཟླ་དཀྱིལ་ཙམ་ལ་དམག་མིའི་སྡོད་སྒར་ཞིག་གི་ནང་ཚོགས་འདུ་སྐོང་ཚོགས་བྱས་པའི་སྐབས་རྒྱུན་དུ་དམག་མིའི་སྒྲིག་འཛུགས་ཀྱི་འདོད་ཕྱོགས་འཛིན་མཁན་དགེ་འདུན་པ་པཱ་ཁོ་ཏའོ་ཞེས་པས་ད་ལྟའི་དྲག་པོའི་སྲིད་གཞུང་གི་སྤྱི་ཁྱབ་མིན་ཝོང་ཧེང། ལས་གནས་ནས་དགོངས་ཞུས་ཀྱིས་སྤྱི་ཁྱབ་གཞོན་པ་བསྐོ་གཞག་བྱེད་དགོས་ལུགས་དགོས་འདུན་བཏོན་པའི་སྐབས་ཚོགས་འདུའི་ནང་མཉམ་ཞུགས་བྱེད་མཁན་ཚོས་དགའ་བསུ་ཚད་མེད་ཞུས་ཡོད་པའི་སྐོར་སྤྱི་ཚོགས་དྲ་ལམ་ཝི་ཌིའོ་བརྙན་པར་ནང་མཐོང་རྒྱུ་ཡོད་འདུག་ལ། དྲག་པོའི་སྒྲིག་འཛུགས་ཀྱི་རྒྱབ་སྐྱོར་བྱེད་མཁན་གྱི་གསར་འགོད་པ་དང་སྤྱི་ཚོགས་དྲ་ལམ་ནང་བརྙན་པར་བཟོ་མཁན་ཁག་ཅིག་གིས་ཀྱང་གོང་ཞུས་དགེ་འདུན་པ་དེས་དགོས་འདུན་བཏོན་པ་དེར་རྒྱབ་སྐྱོར་གྱི་བསམ་ཚུལ་བཏོན་ཡོད་འདུག་གནས་ཚུལ་དེ་ནི་འདས་པའི་ལོ་ངོ་གསུམ་གོང་དྲག་པོའི། སྒྲིག་འཛུགས་ཀྱིས་གཞུང་འཛིན་པ་ནས་བཟུང་ཐད་ཀར་མངོན་གསལ་དོད་པོའི་ཐོག་ནས་སྐྱོན་བརྗོད་བྱེད་མཁན་བྱུང་བ་ཐོག་མ་དེ་ཆགས་ཡོད་འདུག་ལ་དམིགས་བསལ་དྲག་པོའི། སྒྲིག་འཛུགས་ཀྱི་རྒྱབ་སྐྱོར་བྱེད་མཁན་ཚོས་བསམ་ཚུལ་བཏོན་པ་དེ་ནི་བྱུང་མྱོང་མེད་པ་ཞིག་ཡིན་ལུགས་བཀོད་འདུག་གནས་སྟངས་འདི་དག་ལ་བལྟས་པའི་སྐབས་ད་ལྟའི་དྲག་པོའི་སྒྲིག་འཛུགས་ཀྱི་སྤྱི་ཁྱབ་ལ་དམིགས་བསལ་གདོང་ལེན་བྱེད་དགོས་པ་ཞིག་གྱུར་ཡོད་འདུག་ཡིན་ནའང་སྲིད་དོན་དབྱེ་ཞིབ་པ་ཁག་ཅིག་གིས་ལོ་གཉིས་གོང་ཙམ་དང་མི་འདྲ་བར་མཱ་ཡ་མཱའི་དྲག་པོའི། སྒྲིག་འཛུགས་ཀྱི་དམག་མི་དང་ཕྱོགས་འགལ་མི་མང་དབར་འཁོན་འགྲས་བྱུང་བའི་འོག་གྲོང་ཁྱེར་མང་དག་ཞིག་ཕམ་ཉེས་བྱུང་ཡོད་པ་བཅས་ལ་བརྟེན། དྲག་པོའི་སྒྲིག་འཛུགས་ལ་གདོང་ལེན་འཕར་མ་ཞིག་བྱེད་དགོས་བྱུང་བཞིན་ཡོད་ལུགས་གསུངས་ཀྱི་འདུག་ཡང་གོང་ཞུས་གནས་ཚུལ་ནང་གསལ་ལྟར་ན་དམངས་གཙོ་ཡར་ཐོན་ཚོགས་པས་གཙོས་ཚོགས་པ་གཞན་ཁག་ཟུང་སྦྲེལ་གྱི་ཐོག་ནས་དྲག་པོའི་སྒྲིག་འཛུགས་ལ་འདུམ་འགྲིག་བྱེད་རྒྱུའི་གྲ་སྒྲིག་ཡོད་ཅེས་གསུངས་པ་དང་ཆབས་ཅིག་ཆ་རྐྱེན་ཁ་ཤས་ཀྱང་བཞག་ཡོད་འདུག་དེར་ད་ལྟའི་ཆར་དྲག་པོའི་སྒྲིག་འཛུགས་ཀྱིས་ལན་གང་ཡང་སྤྲད་མེད་པ་རེད།
ཁ་ས་ཝེ་ཏི་ཀན་གྱི་ཡུལ་གྱི་བླ་ཆེན་པོབ་མཆོག་གིས་རྒྱ་ནག་ནང་ཡོད་པའི་ཡེ་ཤུའི་ཆོས་སྡེ་ཞིག་གི་སྤྱི་ཁྱབ་མཁན་པོ་གསར་པ་ཞིག་བསྐོ་བཞག་གནང་འདུག་ལ། རྒྱ་ནག་གིས་དེ་ལྟར་བསྐོ་བཞག་བྱ་རུ་བཅུག་པ་དེ་ནི་རྒྱ་ནག་དང་ཝེ་ཏི་ཀན་གྱི་ཕྱི་འབྲེལ་བཟང་དུ་ཕྱིན་པ་ཞིག་ཡིན་ལུགས་ཕ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག་དེ་ཡང་རེས་གཟའ་ལྷག་པའི་ཉིན་ཝེ་ཏི་ཀན་གྱིས་རྒྱ་ནག་ནང་མཆོད་དཔོན་གསར་པ་ཞིག་བསྐོ་བཞག་གནང་ཡོད་པའི་གསལ་བསྒྲགས་གནང་ཡོད་པ་དང་དེ་ནི་བདུན་ཕྲག་གཅིག་གི་ནང་ཝེ་ཏི་ཀན་གྱིས་རྒྱ་ནག་ནང་མཆོད་དཔོན་གསར་པ་བསྐོ་བཞག་གནང་བ་ཐེངས་གསུམ་པ་དེ་ཡིན་འདུག་ཝེ་ཏི་ཀན་གྱིས། དགུང་ལོ་ལྔ་བཅུ་ང་དགུ་ལ་སོན་པ། Pietro Wu Yishun། ལགས་རྒྱ་ནག་ལྷོ་ཤར་ཞིང་ཆེན་ཧྥུའུ་ཅན་གྱི་ཡེ་ཤུའི་ཆོས་སྡེའི་སྤྱི་ཁྱབ་མཁན་པོ་གསར་པར་བསྐོ་བཞག་གནང་ཡོད་པ་དང་དེ་ནི་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་རྒྱ་ནག་དང་ཝེ་ཏི་ཀན་དབར། ཡེ་ཤུའི་བླ་ཆེན་པོབ་མཆོག་གིས་རྒྱ་ནག་ནང་ཡེ་ཤུའི་མཆོད་དཔོན་བསྐོ་བཞག་བྱ་ཆོག་པར་མོས་མཐུན་བྱུང་བ་གཞི་ལ་བཞག་པའི་ཐོག་ནས་ཡེ་ཤུའི་བླ་ཆེན་པོབ Francis མཆོག་གིས། པེ་ཀྲོ་ཝུའུ་ཡི་ཤིན་ལགས་ཀྱི་མཚན་སྨྲས་ནས་ཁ་ས་བསྐོ་བཞག་གནང་བ་ཞིག་ཡིན་འདུག་བདུན་ཕྲག་འདིའི་ནང་རྒྱ་ནག་དབུས་ཧེ་ནན་ཞིང་ཆེན་གྱི་ཀྲང་ཀྲའོ་གྲོང་ཁྱེར་ནང་ཡེ་ཤུའི་མཆོད་དཔོན་གཉིས་བསྐོ་བཞག་གནང་ཡོད་འདུག་རྒྱ་ནག་དང་ཝེ་ཏི་ཀན་གཉིས་བར་འདས་པའི་ཟླ་བ་མང་པོའི་རིང་མི་མཐུན་པའི་དངངས་འཚབ་བྱུང་བའི་རྗེས་ད་ལན་དུས་གཅིག་ལ་མུ་མཐུད་ནས་རྒྱ་ནག་ནང་མཆོད་དཔོན་གསར་པ་གསུམ་བསྐོ་བཞག་གནང་ཐུབ་པ་དེས་ཝེ་ཏི་ཀན་དང་རྒྱ་ནག་ཡུལ་གྲུ་གཉིས། ཞི་མཐུན་འགྲིག་འཇགས་ཀྱི་ཕྱོགས་སུ་སྐྱོད་བཞིན་པ་དེ་ནི་གསལ་པོ་ཡིན་པ་ཧྥ་རན་སི་གསར་འགྱུར་ལས་ཁང་གིས་བརྗོད་བཞག། དེ་ནས་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་སེར་བྱེས་གྲྭ་ཚང་དུ་དད་ལྡན་སེར་སྐྱ་མང་ཚོགས་ལ། རྗེ་ཚེ་འཛིན་མའི་ཚེ་དབང་བསྩལ་བ་དང་རིན་པོ་ཆེ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་པའི་སྐོར། རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ཟླ་བ་འདིའི་ཕྱི་ཚེས་གསུམ་ཚོགས་རྗེ་ཉིན་འཇམ་མགོན་རྒྱལ་བའི་རྒྱལ་ཚབ། སྐྱབས་རྗེ་དགའ་ལྡན་ཁྲི་པ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་ལ་རྒྱ་གར་ལྷོ་ཕྱོགས་སྦལ་གུ་པའི་སེར་བྱེས་མཁས་སྙན་གྲྭ་ཚང་དང་བསམ་མཁན་ཆེན་རིན་པོ་ཆེ་མཆོག་དང། དེ་བཞིན་རྩེད་ཐང་དགེ་བཤེས་བློ་བཟང་འཇམ་དཔལ་བཅས་ཐུན་མོང་ཐོག་ནས་གསོལ་འདེབས་ཞུས་པ་གཞིར་བཟུང་དགའ་ཁྲི་རིན་པོ་ཆེ་མཆོག་ནས་སེར་བྱེས་གྲྭ་ཚང་དུ་རྗེ་རིན་པོ་ཆེའི་གསུང་ལེགས་བཤད་གསེར་ཕྲེང་དང་རྗེ་བཙུན་བྱམས་པ་མགོན་པོའི་མངོན་རྟོགས་རྒྱན་དང་དེ་བཞིན་སློབ་དཔོན་སེང་གེ་བཟང་པོའི་འགྲེལ་པ་དོན་གསལ་བཅས་ཀྱི་གསུང་ཆོས་ཁག། བདུན་ཕྲག་གཅིག་གི་རིང་སྔ་ལོའི་འཕྲོ་སྐྱོང་ལེགས་གྲུབ་བྱུང་སྟེ་གོང་ཞུས་ཉིན། སེར་བྱེས་གྲྭ་ཚང་གི་འདུས་སྤྱི་དང་དེ་བཞིན་གདན་ས་གྲྭ་ཚང་ཁག་བཞི་ནས། མཁན་བླ་དགེ་འདུན་པ་དང་གཞན་ཡང་སྦལ་གུ་པའི་གཞིས་ཁོངས་ཀྱི་བོད་མི་དང། ཕྱོགས་མཐའ་ནས་ལ་དྭགས་སོགས་དད་ལྡན་སེར་སྐྱ་མི་མང་ཁྱོན་ཆེ་ཞིག་ལ་རྗེ་ཚེ་འཛིན་མའི་ཚེ་དབང་བཀའ་དྲིན་ཆེ་ན་བསྩལ་སོང། དེ་རྗེ་ཙོང་ཁ་པ་ཆེན་པོ་འདི་ཉིད། འོན་ལགས་སོ་རྒྱལ་བ་ཐམས་ཅད་འདུས་པའི་བདག་ཉིད། འོན་ལགས་སོ་བདག་ཉིད་ཡིན་པ་དང། ཁྱད་པར་དུ་ཡང་མགོན་པོ། འོད་དཔག་མེད་དང་ངོ་བོ་གཅིག་ཡིན་ཚུལ། རྣམ་ཐར་ལ་བྱུང་བ་ལྟར་དང། རྗེ་ཚེ་འཛིན་མའི་ཚེ་དབང་སྐོར་ལ་རྩེད་ཐང་དགེ་བཤེས། བློ་བཟང་འཇམ་དཔལ་ལགས་ཀྱི་ངོ་སྤྲོད་གནང་དོན་ལ།
འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ད་ཡི་དམ་གྱི་ལྷ་རུ་བཟུང་ནས་དེ་ནི་རྗེ་ཚེ་འཛིན་མ་ཟེར་ནམ་རྒྱུན་རྗེ་རིན་པོ་ཆེའི་སྐུ་གཞན་དག་དང་འདྲ་གི་མ་རེད་དེ་ཕྱག་ལ་ཚེ་བུམ་བསྣམས་བྱས་ཏེ་འདུག་ཞུ་དེ་འདྲ་ཅིག་ཡོད་རེད་འོ་དེ་འདྲས་བྱས་ནས་ཡང་ཁོ་རང་ཁོ་ན་ཡང་ཚེ་འཛིན་མ་ཆེ་ངག་འདོག་ད་ཚེ་དབང་དེ་འདྲས་གནང་བྱས་ཆོག་ཡོད་དེ་ནི་གཞུང་དང་བཅས་པ་དེ་འདྲས་འདུག་ག་འོ་དེ་འདྲས་བྱས་ནས་དེ་ནི་ད་རེས་ང་ཚོས་ཀྱི་ད་སྐུ་ཚེ་ཞབས་པད་བརྟན་ཡག་གི་ཆེད་དུ

གསུང་ཆོས་དེ་བཞིན་གནང་བའི་བཀའ་མངགས་གནང་བ་ཞིག་གསུངས། དགའ་ཁྲི་རིན་པོ་ཆེ་མཆོག་ནས་གསུང་ཆོས་དེ་བཞིན་གནང་བ་བཞིན་པའི་འགྲེལ་བརྗོད་གནང་བྱུང།
དེ་ནས་ད་ལེགས་བཤད་རིན་པོ་ཆེ་གསེར་གྱི་ཕྲེང་བ། གཅིག་པུ་ཡོང་མི་འདུག་དེའི་སྒང་ལ་ད་སློབ་དཔོན་སེང་གེ་བཟང་པོས་མཛད་པའི། དེ་ནས་འགྲེལ་པ་དོན་གསལ། འདིའི་རྩ་བ་དེ་ནི། བསྟན་བཅོས་མངོན་རྟོགས་རྒྱན། ལ་བས་དང་རྗེ་བཙུན་བྱམས་མགོན་མཛད་པའི་དེ་ནི། བཅོམ་ལྡན་འདས་ཀྱི་དེ་ནི་ཡུམ། རྒྱས་འབྲིང་བསྡུས་གསུམ་གྱི་དེ་ནི་སྦས་དོན་མངོན་པར་རྟོགས་པའི་རྒྱན། ཅེས་དང་མངོན་རྟོགས་རྒྱན་ཅིག་རྩ་ཆེན་པོ་ཞེ་པོ་ཞིག་བྱུང་འདུག་ཟེར་བས། བྱས་ཙང་ད། འགྲེལ་པ་དོན་གསལ་དེ་ཡང་སྤྱིར་བཏང་རྒྱ་གར་གྱི་པཎ་གྲུབ་དག་རྣམས་ཀྱིས་ཡ་དེ་ནི་འགྲེལ་པ་ཉེར་གཅིག་གསུངས། ཉི་ཤུ་རྩ་གཅིག་ཡོད་པ་མི་འདྲ་བ་དེའི་ནང་ནས་ད་འགྲེལ་པ་དོན་གསལ་དེ་ཡི་ན་ཕུལ་དུ་ཕྱིན་པ་གསལ་ཤོས་གཅིག་ཡིན་སྲིད་དེ་ཡི་ད་ཡང་འགྲེལ་དེ་ནི་ལེགས་བཤད་རིན་པོ་ཆེ་གསེར་གྱི་ཕྲེང་བ་ཅིག་ན་ད་ང་ཚོའི་རི་བོ་དགེ་ལྡན་པའི་ནང་ལོག་ད་དཔེ་གལ་ཆེ་ཤོས་ཅིག་ཆགས་ཏེ། ཡང་སེར་བྱེས་གྲྭ་ཚང་གི་ཕྱག་མཛོད་དགེ་བཤེས་ངག་དབང་བྱང་ཆུབ་ལགས་ཀྱིས་གསུངས་ན། གྲྭ་ཚང་གི་དགེ་འདུན་པ་རྣམས་ཀྱང་ནང་ཆོས་ཀྱི་གཞུང་ལུགས་ཁག་ལ་ཐོས་བསམ་སློབ་གཉེར་གནང་ཞུས་དུས། དབང་ལུང་ཁྲིད་གསུམ་གྱི་རྒྱུན་མ་ཉམས་པར་རྒྱུན་འཛིན་ཡོང་ཆེད་དུ་དམིགས་ཏེ། ཁྲི་རིན་པོ་ཆེ་མཆོག་གི་སྐུ་མདུན་ནས་གསུང་ཆོས་དང་ཚེ་དབང་ཞུས་གནང་བ་བཞིན་པའི་འགྲེལ་བརྗོད་གནང་བྱུང། གཙོ་བོ་དེ་ང་རང་ཚོ་གིས་ད་གཅིག་ལུང་རྒྱུན་ཐོབ་དགོས་པ། ལུང་རྒྱུན་ཐོབ་པ་ཡིན་ན་ག་ཚད། ལུང་རྒྱུན་ཐོབ་པ་ཡིན་ན་དེའི་རྩིས་ཀྱིས་ང་རང་ཚོ་ལུང་རྒྱུན་སྤེལ་ཐུབ་ཡས་དང་དེ་ཚོ་གལ་ཆེན་པོ་ཡིན་པ། ལུང་རྒྱུན་མ་ཐོབ་ན་ནི་དེའི་རྗེས་མ་ལུང་རྒྱུན་ཆད། ལུང་རྒྱུན་ཆད་སོང་ན་ནི་ང་རང་ཚོ་རྒྱུན་འཛིན་ཡས་འདྲ་བ་ཞིག་མེད་པ་ཆགས་འགྲོ། ལུང་རྒྱུན་དེ་དཔེ་གལ་ཆེན་པོ་རེད་བ་གསུང་ཆོས་ཀྱི་དབང་དེ་རེད།

འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་བོད་མི་མང་སྤྱི་འཐུས་ལྷན་ཁང་གི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་གྱི་མཱ་དྷ་ཡ་པར་དེ་ཤིའི་སྤྱི་ཁྱབ་བློན་ཆེན་གཞོན་པ་དང་གྲོས་ཚོགས་འཐུས་མི་ཁག་ཅིག་མཇལ་འཕྲད་གནང་ཡོད་པའི་སྐོར་བློ་བེ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། སྐབས་བཅུ་བདུན་པ་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་རྒྱ་གར་གྱི་མངའ་སྡེ་ཁག་གི་སྤྱི་ཁྱབ་བློན་ཆེན་རྣམ་པ་དང་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་དང་རྒྱ་གར་མང་ཚོགས་དང་སློབ་ཕྲུག་བཅས་ལ་བོད་ནང་གི་ཛ་དྲག་གནས་ཚུལ་ངོ་སྤྲོད་དང། བོད་དོན་ཞུ་སྐུལ་གྱི་ལས་དོན་རིམ་ཅན་དུ་གནང་བཞིན་པ་ལྟར། སྤྱི་ཟླ་དང་པོ་གི་ཚེས་པ་ཉེར་ལྔ་ནས་སྤྱི་ཟླ་གཉིས་པ་གི་ཚེས་པ་བརྒྱད་ཀྱི་བར་དུ་བོད་མི་མང་སྤྱི་འཐུས་དགེ་བཤེས་རྔ་བ་གངས་རི་ལགས་དང་སྤྱི་འཐུས་བསྟན་འཛིན་ཆོས་འཛིན་ལགས་རྣམ་གཉིས་རྒྱ་གར་དབུས་ཁུལ་གྱི་མཱ་དྷ་ཡ་པར་དེ་ཤི་མངའ་སྡེ་དང་ཆ་ཏིས་སྒར་མངའ་སྡེ་གི་ནང། གཞུང་འབྲེལ་ཕྱོགས་བསྐྱོད་དུ་གནང་བཞིན་པ་གི་ལས་རིམ་གི་ཁོངས་ནས། སྤྱི་ཚེས་ཉེར་དྲུག་གི་ཉི་མ་མཱ་དྷ་ཡ་པར་དེ་ཤི་མངའ་སྡེ་གི་གྲོང་ཁྱེར་བྷོ་པཱལ་གྱི་སྤྱི་ཁྱབ་པ་དང། གུ་ཧྥ་ཧིན་དུའུ་དགོན་པ་གི་བླ་ཆེན། ཡང་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཞོན་པ་ཇག་དི་ཤི་དེབ་དཱ་དང་གྲོས་ཚོགས་འཐུས་མི་འདྲ་མིན་སོགས་ལ་མཇལ་འཕྲད་གནང་སྟེ། བོད་ནང་གི་ཛ་དྲག་གནས་སྟངས་དང་རྒྱ་གར་དང་བོད་ཀྱི་འབྲེལ་ལམ་བཅས་ལ་བཀའ་མོལ་གནང་བར།

ས་གནས་སྤྱི་བདེ་སྤྱི་ཁྱབ་ཀྱི་ཡང་དེ་ཅི་ཆགས་ཀྱི་དོན་གྲོས་ཚོགས་འཐུས་མི་ཡང་རེད་ཤག་བཀའ་བློན་རེད་ཤག་ཁོ་རང་མངའ་སྡེ་གི་དགོངས་དག་ཨང་བཞེས་སམ་ཁོ་རང Malti Rai དང་ཁོ་རང་ཚོ་གཉིས་པོ་མཇལ་འཕྲད་བྱུང་ཡོད་ད་ནི་གྲོས་ཚོགས་འཐུས་མི་མང་དག་ཞིག་འོང་དུས་མཇལ་འཕྲད་བྱུང་ཡོད་རེད་དེ་མིན་གཅིག་གི་བདེ་བ་ལ་ཡང་སྤྱི་ཚོགས་ཁོ་རང་ཚོ grass roots ཀྱི organization མང་པོ་ཅིག་གི head དེ་འདྲས་དང་ནི Pradhan དེ་འདྲས་ཡང་ཡོད་རེད་བ་ཁོ་རང་ཚོ་དགོངས་བཞེས་རྒྱ་ཆེ་གཞིས་ཆགས་ནང་ཁུལ་ལ་ཡང་འདྲས་ང་ཚོའི་ཡིན་ན་ར་རུ་དཔོན་ཟེར་བ་བཞིན་དེ་འདྲས་དང་མང་པོ་ཞིག་གི་འབོ་ང་ཚོ་འབྲེལ་བ་གནས་རྗེས་བྱུང་ཡོད་ཁ་ས་དེ་བཀའ་མོལ་ཞུ་ཡས་བྱུང་ཡོད་རེད་བོད་ནང་གི་ཛ་དྲག་གནས་དོན། ནི་བོད་ཀྱི་བོད་དང་འཕགས་བོད་གཉིས་ཀྱི་འབྲེལ་བ་དང་ནི་བོད་དང་རྒྱ་མི་གྱི་ད་ལྟའི Conflict དེའི་སྒང་ལ་ནི་རྒྱ་གར་གྱིས་ག་རེ་བྱས་ནས་དོ་སྣང་གནང་དགོས་ཡོད་རེད་མེད་དེ་འདྲའི་སྒང་ལ་བཀའ་མོལ་ཞུ་དུས་སེམས་པ་དངོས་ནས་ཧང་སང་ཡས་རྒྱབ་སྐྱོར་ཡག་པོ་བྱུང་སོང་ཞུ་ཡས་ཡིན་ད་ལྟ་གནད་ཡོད་མི་སྣ་ཚོ་དུས་ཚོད་ཡག་པོ་ཞིག་བཏང་གནང་གི་འདུག་ཁོ་རང་ཚོ་དུས་རྒྱུན Deputy CM འདྲ་བོ་བྱས་པ་ཡིན་ན་ཁོ་རང་སྐུ་གཟུགས་མ་བདེ་བ་ཡོད་རེད་དེ་ལས་ཚ་བ་བརྒྱ་དང་གསུམ་དེ་འདྲའི་བར་ནས་ང་ཚོ་གཉིས་པོ་དུས་ཚོད་ཡུན་རིང་པོ་བཏང་བྱས་བོད་དོན་སྐོར་ལ་ཡང་ཧང་སང་ཡས་ཀྱི་དོ་སྣང་གནང་ཡས་དང་དེ་འདྲ་བྱུང་སོང་ཞུ་ཡས་ཡིན། ཡང་ཁོང་ནས་མངའ་སྡེ་འདི་རྣམས་རྒྱ་གར་གྱི་ས་ཆའི་སྐེའི་གཟུགས་ན་ཆགས་ཡོད་པས། བོད་དོན་གྱི་སྐོར་གོ་རྟོགས་ཡག་པོ་ཡོད་མེད་དེ་ཐོག་མའི་ཆར་ཐེ་ཚོམ་ཡོད་ནའང། ས་གནས་ལ་དངོས་སུ་འབྱོར་སྐབས་གོང་ས་མཆོག་གི་མཚན་ནས་བཟུང་སྟེ་ཚུར་བོད་དོན་གྱི་སྐོར་འགྲེལ་བཤད་དུ་ཐུགས་སྣང་ཡོད་མཁན་མང་པོ་ཐུག་པ་དང། སློབ་ཕྲུག་མང་པོ་བོད་དོན་གྱི་སྐོར་མཁྱེན་རྟོགས་མེད་པ་ཚོར་ཐུག་འཕྲད་དུ་འགྲེལ་བཤད་དུ་ཞིབ་རྒྱས་ཀྱི་གོ་སྐབས་བྱུང་བ་གི་མིར། ང་ཚོས་བོད་དོན་ཞུ་སྐུལ་གྱི་ལས་དོན་འདིའི་སྐོར་རྒྱ་གར་གསར་ཁང་འདྲ་མིན་ལྔ་བཅུ་ལྷག་གི་ནང་འཁོད་ཐུབ་པ་བྱུང་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། རྒྱ་གར་གྱི་སྐེ་འདི་ལྟར་ཆགས་བསྡད་ཡོད་དེ་ལ་ག་ཚོད་ཅིག་གིས་ཐུགས་སྣང་གནང་གི་ཡོད་ན་བོད་སྐོར་ལ་ཡང་ཤེས་ཀྱི་ཡོད་ན་ཟེར་བྱས་སེམས་ཁྲལ་ཞིག་བྱུང་སོང་ཡིན་ནའི་ད་དངོས་སུ་མར་སླེབས་དུས་བསམ་པ་ལ་ཡང་གནས་སྟངས་རྦད་དེ་མ་འདྲ་ཅིག་བོད་སྐོར་ལ་ཤེས་པ་མ་ཚད་དེ་ལ་ཡང་སྔོན་མ་ནས་ཅིག་བོད་དོན་སྒང་ལ་ཡང་དོ་སྣང་གནང་བསྡད་མཁན་གྱི་གསར་ཁང་ཚོགས་པ་དེ་འདྲའི་ཡང་འདུག། བྱས་ཙང་ད། སློབ་ཕྲུག་མང་ཆེ་ཇི་ལྟར་འདི་འདྲའི་ག་ལ་ཡ་ཅིག་བསམ་བློ་བཏང་བཏང་ད་འདི་འདྲའི་ཅིག་ས་བ་ཁ་ས་དེ་སྐོར་ལ་ཡ་གོ་རྟོགས་བྱེད་ཡ་མེད་ད་འདི་འདྲའི་ཅིག་ཁ་ཤས་བྱུང་སོང་མ་གཞི་ནས་ཡུལ་མི་སྣ་མང་ཆེ་ཅིག་ད་རྒྱལ་བ་ཡིད་བཞིན་ནོར་བུའི་མཚན་འབོད་བྱས་ཁོ་རང་ཚོ་ཚུར་འགྲེལ་བཤད་རྒྱག་གི་འདུག་དེ་འདྲའི་བྱུང་རུ་བ་དེ་འདྲའི་རུ་བ་ལ་བྱས་ད་ཁོ་རང་ཚོ་གོ་རྟོགས་ཀྱི་ཐོག་ལ་ད་ཧང་སངས་ཡ་རེད་ཤག་ད་ནི་ང་ཚོའི་ཡོང་རྒྱུའི་དུས་ཚོད་ལ་ད་ཅིག་ང་རང་ཚོའི་ངོས་ནས་འབོད་སྐུལ་ཞུས་ཡ་དེ་བོད་དེ་ཅིག་ལོ་རྒྱུས་ཀྱི་ལོ་རྒྱུས་ཀྱི་རང་བཞིན་རང་བཙན་གཙང་མ་ཡིན་པ་འདི། གསུངས་ན་དེ་གིས་རྒྱ་གར་ལ་ཡང་ཁེ་ཕན་ཡོད་པ་དང་དེ་འདྲ་གི་ང་ཚོ་ཞུ་སྐུལ་བྱུང་ཡང་བྱུང་དུས་ཙམ་པ་ཁོ་རང་ཚོ་ཡང་ད་དེ་དངོས་གནས་བདེན་པ་ཞིག་རེད་འདུག་ང་ཚོས་ད་ལྟ་བར་དུ་ག་འདྲ་ཞིག་ནས་འདིར་བཞག་པ་རེད་ལབ་ནས། དེ་འདྲ་གི་གྲོས་བསྡུར་ཡང་གནང་སོང། ང་ཚོ་སློབ་མ་ད་སློབ་ཕྲུག་ཚོ་མང་པོ་ཞུགས་ཐུབ་ཡོད་རེད་ཁོ་རང་ཚོ་ཡིན་ནས་ད་ཅིག་གིས་དེ་འདྲའི་སྐོར་ལ་སྔོན་མ་ཧ་གོ་གི་མེད་པ་དང་དེ་འདྲའི་བཀའ་མོལ་མང་པོ་གསུངས་ཟེར་བ་ད་གསར་ཁང་བརྒྱུད་ལམ་ཐོག་ནས་ཡིན་པ་ཡིན་ནས་ང་ཚོས་ཀྱིས་ད། ཧ་ལམ་གསར་ཁང་དང Electronic དང Print དང་དེ་ཚོ་ཚང་མ་ཁྱོན་བསྡོམས་བྱས་པ་ན་ལྔ་བཅུ་དྲུག་ཅུ་ལྷག་ཙམ་ནང་ལ་ང་ཚོ་ཀྱིས་དེ་གནད་དོན་ད་རེས་མར་གླེང་རྒྱུ་དང་དགོས་པ་རྒྱུ་མཚན་ཚང་མ

འདི་གར་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་འབད་ཡིན། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལཊ་ཝི་ཡའི་ནང་གི་མཛད་རིམ་ཁག་ལེགས་པར་གྲུབ་ནས་ཕྱི་ཚེས་སུམ་ཅུ་ཉིན་ལི་ཐུ་ནི་ཡཱའི་རྒྱལ་ས། ཝེལ་ནུས་ནང་ཕེབས་འབྱོར་བྱུང་ནས་ཡུལ་དེའི་གྲོས་ཚོགས་ཀྱི་ཚོགས་གཞོན་དབུས་པའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་སོགས་ཆེས་མཐོའི་མི་སྣ་ཁག་ཅིག་དང་ལྷན་དུ་མཇལ་འཕྲད་བཀའ་མོལ་གནང་ཡོད་པ་བཅས་ཀྱི་སྐོར། དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁང་གི་དྲུང་ཆེ་བློ་ཆོས་ལགས་ལ་སེངྒེ་རི་བསོད་ནམས་ལྷ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།
བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་དབྱིན་ཡུལ་སྐུ་ཚབ་དོན་གཅོད་ཧྥར་སི་བསོད་ནམས་ལགས་རྣམ་གཉིས་ཀྱིས Latvia ནང་གི་མཛད་འཆར་ཁག་ལེགས་གྲུབ་ཟིན་ནས་ཕྱི་ཟླ་དང་པོའི་ཚེས་སུམ་ཅུ་ཉིན Lithuania རྒྱལ་ས Vilnius ནང་ཕེབས་འབྱོར་བྱུང་ནས་ཕྱི་ཟླ་ཕྱི་ཚེས་སུམ་ཅུ་སོ་གཅིག་ཉིན་གྱི་སྔ་དྲོར Lithuania གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་རྣམས་སོགས་གཞུང་འབྲེལ་མི་སྣ་རྣམས་ཀྱི་ལྷན་དུ་མཇལ་འཕྲད་བཀའ་མོལ་སོགས་གནང་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག། དབྱིན་ཡུལ་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པར་ཁོང་གིས་གསུངས་དོན། ཨ་ནི་ད་རིང་ང་ཚོའི་ད་ཞོགས་ཀས་ཕ་གིར་འདི་གི་གྲོས་ཚོགས་ལ་བཅར་ཆེད་ཨ་ནི་གྲོས་ཚོགས་ཀྱི་ད་ཚོགས་གཙོ་བཞུགས་ཡོག་མ་རེད་གསུངས་འདུག་ཨ་ནི་ཚོགས་གཙོ་གཞོན་པ་དང་མཇལ་འཕྲད་བྱུང་བ་རེད་དེ་ནས་ང་ཚོ་གསར་འགོད་ཀྱི་མཛད་གྲྭ་དང་བྱས་ནས་ཕ་གི་ད་ལྟ་གྲོས་ཚོགས་ནང་འདི་གཅིག་སྤེལ་བ་རེད། དེ་ནས་ང་ཚོ་ད་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་གནང་མཁན་ཚོགས་མི་ཁག་ཅིག་འདི་ནང་ལ་ང་ཚོ་ད་ལྟའི་གྲོས་ཚོགས་ཀྱི་ཕྱི་སྲིད་ཀྱི་ཚོགས་ཆུང། དེ་ནས་ད་ཅིག་ཚོང་འབྲེལ་དང་དེ་འདྲའི་གི་ཚོགས་ཆུང་དེ་འདྲའི་མི་སྣ་མང་པོ་ཅིག་བྱས་ནས་ཕ་གི་ལ་ང་ཚོ་ད་ཨིན་སྐད་ནང་ལ Round Table Discussion ད་ཕར་ཚུར་གླེང་མོལ་ཞུ་ཡ་གྱི་རིམ་པ་ཅིག་འདུག་ཨ་ནི་ད་ཉིན་རྒྱབ་ཀྱི་གོང་ལ་ང་ཚོ་འདི་འདྲ་ཞིག་གནང་བ་རེད་ད་འདི་ཚོ་དཔེ་ཡག་པོ་བྱུང་སོང་བསམ་དྲན་གྱི་འདུག་ད་འདི་ནང་ལ་དམིགས་བསལ་གྱི་ད་རེང་ང་ཚོ་ད Lithuania ཨུ་རུ་སུ་ནས་རང་བཙན་ཐོབ་ནས་ད་སྲིད་འཛིན་དང་པོ་གནང་མཁན་སྐུ་ཞབས Professor Landsbergis ཁོ་རང་ཕེབས་སོང་ཁོ་རང་ད་དགུང་ལོ་བགྲེས་པོ་བྱས་དགུ་བཅུ་དགུང་ལོ་རེད་གསུང་གི་འདུག་ཨ་ནི་ཅིག་སྐུ་གཟུགས་ཨེ་སྐུ་གཟུགས་ཀྱི་བབས་ལ་འདི་བྱེད་དུས་ཨེ་ནི་ཅིག་ཡར་དྲང་པོ་བྱེད་ནས་ཕེབས་མ་ཐུབ་ཡ་དང་ཅིག་ལྷོད་ལྷོད་བྱེད་ནས་མ་ཤེས་ཅིག་བཞུགས་དུས་ནས་བལྟས་ཅིག་ད་སྐུ་ལས་ཡོད་པ་གི་མངོན་གསལ་དོད་པོ་འདུག་དེ་ད་ཁོ་རང་བོད་དོན་སྒང་ལ་ཁོ་རང་སེམས་ཚོར་ཆེན་པོ་ཡོད་ཙང་ད་ཁོ་རང་ཕེབས་སོང་ད་ཁོ་རང་ཡིན་ན་ང་ཚོ་དེ་ཁོང་ཚོའི་གི་ཞེ་པོ་ཅིག

ད་ལྟ་ད། ཡོ་རོབ་ཁུལ་གྱི་རྒྱལ་ཁབ་གཞན་དང་མ་འདྲ་བར་ད་ཁོང་ཚོ་རྒྱ་མི་ལ་ཁོ་ཚོ་ཤུགས་ཆེན་པོ་བྱེད་ནས་ཕར་འགོག་རྒོལ་གྱི་རྣམ་པ་བྱེད་དུས། ཐེ་ཝན་གྱི་གཞུང་ཚབ་ཕྱེ་བྱེད་དུས་རྒྱ་ནག་དམར་པོ་གཞུང་གི་གཞུང་ཚབ་དེ་དེ་ནས་ཐོན་ཕྱིན་བྱས་ད་ཁོ་ཚོ་ད་ད Diplomacy གྱི་ཐོག་ནས་ད་ད་ད་འབྲེལ་བ་དེ་ཏོག་ཙམ་སྡུག་རུ་ཕྱིན་ཡོད་རེད། ད་ད་ལི་ཐི་ཝེ་ནི་ཡ་ལུང་པ་ཆུང་ཆུང་ཅིག་གི་ད་དཔལ་འབྱོར་གྱི་སྟོབས་ཤུགས་ཆེན་པོ་རྒྱལ་ཁབ་ཅིག་ལ་ཡ་བས་ད་ཁོང་ཚོའི་ཀྱི་རྒྱལ་སྤྱིའི་ཁྲིམས་ལུགས་དང་མ་མཐུན་པའི་ཀྱི་བྱ་སྤྱོད་དེ་ཚོ་ལ་ད་ངོ་རྒོལ་གྱི་རྣམ་པ་བྱེད་ནས་ཁོ་ཚོ་ཡར་ཤུགས་ཆེན་པོ་ཞིག་ཡར་ལངས་ཡོང་བྱེད་དུས་ད་ཅིག་དཔལ་འབྱོར་གྱི་འདི་བྱེད་ནས་བསྒྱུར་བཀོད་ཀྱི་ཐོག་ནས་ད་ལུང་པ་འདི་ལ་གྱོང་གུད་ཞེ་པོ་ཞིག་རག་གི་རེད་ཟེར་ནས་ཁོ་ཚོ་ཉམས་རྒྱུ་ཞིག་ན་མ་བཟོ་ན་ཅིག་ད་རྒྱ་ནག་དམར་པོ་གཞུང་གི་ཆེད་དེ་རེད་ལ་ད་དེ་ཚོ་དེ་ད་ད་ལོ་ཁ་ཤས་ཕྱིན་ཡོད་རེད་དེ་ཁོ་ཚོ་ལུང་པ་འདི་ལ་ཁེ། གནས་སྟངས་སྐྱོ་རུ་འགྲོ་བའི་གི་རྣམ་པ་དེ་ཡོག་མ་རེད་འདི་སོང་ཙང་རྒྱ་ནག་གི་དཔལ་འབྱོར་སྟོབས་ཤུགས་འདི་ལ་ཞེ་པོ་གཅིག་རྔམ་བྱེད་འདི་གི་ཞེ་པོ་གཅིག་ཡང་ལུང་པ་ལ་གྱོང་གུད་ཞེ་པོ་གཅིག་རག་གི་རེད་བསམ་པ་ཡིན་ན་དེ་ཡིན་ས་མ་རེད་ད་དེ་འདྲའི་གི་ཁྱེད་ཉེན་ཁ་ཡོད་ས་མ་རེད་ད་ལ་ནི་གཅིག་ང་ཚོའི་གི་མིག་དཔེ་ལྟ་ས་འདྲ་བོ་ཅིག་ཆགས་བསྡད་ཡོག་རེད་དེ་ཁོང་ཚོ་ང་ཚོ་འདི་བཅར་དུས་དཔེ་ཚང་མའི་གི་སེམས་ཚོར་ཆེན་པོ་ཡོད་མཁན་ད་ཁོང་ཚོ་ཉི་མ་དམར་པོའི་གཞུང་འོག་ལ་མྱངས་ནས་འདི་བྱེད་དུས་ང་ཚོ་ད་ལྟ་ད། དམར་པོའི་གཞུང་གཅིག་གིས་ང་ཚོའི་བོད་འདི་བཙན་འཛུལ་བྱས་ནས་ང་ཚོའི་བོད་མི་ལ་སྡུག་པོ་མང་པོ་བཏང་གི་ཡོད་ན་ཁྱེད་རང་ཚོའི་ཉི་མ་གཅིག་སྐྱིད་པའི་ཉི་མ་ཤར་ཡོང་ད་ཅི་དེ་ཁོང་ཚོའི་གིས་ང་ཚོ་ལ་ད་སེམས་གསོ་དང་བྱས་ཡོད་ན་ཡང་གཅིག་གདེང་ཚོད་དང་འདི་ལུང་པ་གཞན་ལས་མ་འདྲ་འདྲ་བོ་ཅིག་རེད་ཤག་དེ་ནས་ང་ཚོ་ཉིན་གུང་དེ་ད་ང་ཚོ་ཕ་གིར་གྲོས་ཚོགས་འཐུས་མི་ཁག་གཅིག་དང་ལྷན་དུ་ང་ཚོའི་གིས་ཉིན་གུང་གི་གསོལ་ཚིགས་དེ་བསྡུ་བཞེས་བྱས་པ་རེད་ཨ་ནི་དང་ད་ལྟ་གྲོས་ཚོགས་ཀྱི་ཚོགས་གཙོ་གཞོན་པ་དང་ཆེད་ལྷན་རྒྱས་བསྡུ་ཞུས་པ་རེད། དེ་ནས་འདིའི་ཉིན་རྒྱབ་དེར་ང་ཚོ་ད་ལྟ་ཕྱི་སྲིད་ལས་ཁུངས་ཀྱི་ཏཱ་ཨེ་ཤི་ཡའི་གི་སྡེ་ཚན་གྱི་གཙོ་འཛིན་དང་འགྲོ་བ་མིའི་ཐོབ་ཐང་གི་གཙོ་འཛིན་དང་གཞན་ལས་བྱེད་ཁག་ཅིག་མཉམ་དུ་བསྡུ་ང་ཚོ་མཇལ་འཕྲད་བྱུང་བ་རེད་བཀའ་མོལ་ལྷུག་ལྷུག་བྱུང་ཡོད་རེད། ད་ནམ་རྒྱུན་ནི་ཁོང་ཚོ་དེ་ཕྱིར་བསྒྲགས་བྱེད་ཡ་ལ་ཁོང་ཚོ་དེ་སེམས་འཚབ་བྱེད་ཀྱི་རེད་ང་ཚོ་གི་ཡང། ཁོ་ཚོའི་མཉམ་དུ་སུ་སུ་ཐུག་ཡོད་མེད་དེ་ཞུ་ཞིག་ང་ཚོ་དངོས་སུ་ཐེ་བོ་ཆེ་ཞུ་ཡོད་མ་རེད་ད་རེས་ཡིན་ན་ཁོང་ཚོ་འདི་ང་ཚོ་ཕྱིར་བསྒྲགས་བྱས་པ་ཡིན་ན་ཁོང་ཚོ་དེ་སེམས་ཁྲལ་མི་འདུག་གསུང་གི་འདུག་ལ་འདི་གི་ད་ང་ཚོ་ད་རེས་འདི་གཅིག་པོ་མ་རེད་ཨ་ནི་ཧྥིན་ལན་འདི་ནས་ད་ཁོང་ཚོ་དང་པོ་དེ་ཐེ་ཚོམ་བྱེད་སུ་ཐུག་ང་ཚོ་ཕྱི་སྲིད་ལྷན་ཁང་རང་ལ་ང་ཚོ་བཅར་བ་རེད་ཚོགས་འདུའི་བོད་ཀྱི་ཚོགས་པ་རེད་ཁོང་ཚོ་ད་འགྲོ་བ་མིའི་ཐོབ་ཐང་གི་ད། སྐུ་ཚབ། Ambassador Tino Grande། ཡིན་པ་ཡིན་ན་དང་ཕྱིར་བསྒྲགས་བྱས་བཞག་པ་ཡིན་ན་ད་ཁོང་ཚོ་གནད་འགག་མིན་འདུག་གསུངས་ཚུལ་འདི་ལ་དུས་རྒྱ་ནག་གི་ཅིག་ཞུ་གཅིག་སྡིགས་ར་བསྐུལ་ཅིག་ཞེད་སྣང་འདྲ་ཞུ་ཞིག་བསླངས་པ་ཡིན་ན་ད་ཁོང་ཚོ་ད་འདི་ཁྱེར་ནས་བསྡད་ཀྱི་མེད་པའི་གི་རྣམ་པ་དེ་ངེད་ཀྱིས་མཚོན་གྱི་ཡོད་རེད་བསམ་གྱི་འདུག་ཨ་ནི་བོད་དོན་ལ་རྒྱབ་སྐྱོར་བྱས་ཏེ་ད་སྔན་མ་ནས་ཁོང་ཚོ་སེམས་ཚོར་དང་གདུང་སེམས་མཉམ་སྐྱེད་ད་ཡོད་དེ་ད་ཡིན་ནའང་འདི་ད་ལྟ་གདུང་སེམས་མཉམ་སྐྱེད་དང་རྒྱབ་སྐྱོར་གྱི་རྣམ་པ་འདི་ཡང་ཕྱི་ངོས་ནས་ཅིག་གསལ་རུ་འགྲོ་ཐུབ་ཡས་ཀྱི་ང་ཚོ་ད་འདི་ང་ཚོ་བོད་དོན་སྐོར་ལ་ངེད་ཀྱིས། ཡང་གོང་པར་མ་སོན་ན་རིམ་པ་གཅིག་ཡང་ཤུགས་ཆེ་རུ་འགྲོ་གི་དང་བཟང་རུ་འགྲོ་གི་ཡོད་པ་ལ་ངོས་འཛིན་ཞུ་གི་ཡོད། ཡང་དྲུང་ཆེ་བློ་ཆོས་ལགས་ཀྱིས་སྲིད་སྐྱོང་མཆོག་ཨེས་ཏྲོ་ནི་ཡ་དང་ལེ་ཏུ་ཡ། Lithuania། བཅས་བོལ་ཏིག་གི་རྒྱལ་ཁབ་གསུམ་དང་ཧྥིན་ལན་ལ་ཕེབས་པ་ད་རེས་ཐེངས་དང་པོ་དེ་ཡིན་པ་དང་ཡུལ་གྲུ་དེ་དག་དེང་སྐབས་ར་ཤི་ཡས་དྲག་པོའི་བཙན་འཛུལ་སྒོ་ནས་དམག་བརྒྱབ་བཞིན་པའི་ཡུ་ཀེ་རེན་དང་ས་འབྲེལ་ཡོད་པས་ན་ཁོང་ཚོར་སེམས་ཚོར་ཤུགས་ཆེ་ཡོད་སྟབས་ཡུལ་གྲུ་དེ་དག་གི་བོད་མི་རྣམས་ལ་གཞན་དང་མི་འདྲ་བའི་རྒྱབ་སྐྱོར་གནང་གི་ཡོད་སྐོར་སོགས་གསུངས་དོན། སྤྱི་བཏང་དུ་བོད་དོན་སྐོར་ལ་ཁོང་ཚོས་མཁྱེན་གོ་བ་དེ་ནས་ད་ཅིག་ཁ་གསལ་རུ་བྱས་ནས་ད་ལྟ་གི་གནས་སྟངས་ག་རེ་ཡོད་མེད་ད་ལྟ་ང་ཚོའི་བཙན་བྱོལ་སྒྲིག་འཛུགས་ཀྱི་གོམ་པ་སྤོས་སྟངས་དེ་ག་འདྲས་ཟིན་མེད་འདི་སྐོར་ལ་ད་ཁོང་ཚོ་ལ་གསལ་ཞིང་གསལ་བ་ལྟར་གྱི་གོ་རྟོགས་སྤེལ་བ་བྱུང་སོང་བསམ་གྱི་འདུག་ད་ད་ལྟ་བོད་འདི་གནའ་སྔ་མོ་ནས། རྒྱ་ནག་གི་ཆ་ཤས་མིན་པའི་གི་འདི་ལྟ་བུ་ར་འཕྲོད་བྱུང་བ་དང་ནི་ར་འཕྲོད་བྱུང་བ་འདི་གིས་ནི་ད་རྒྱ་ནག་དམར་པོའི་གཞུང་མཉམ་དུ་ང་ཚོ་གྲོས་མོལ་ཡོང་ཡ་ལ་ང་ཚོའི་གི་ཁོང་ཚོ་ལ་ད་འདི་ང་ཚོའི་གི་རྒྱལ་ཁབ་མང་པོ་ཅིག་གི་ངོས་ལེན་དང་འདི་གནང་ཐུབ་པ་ཡིན་ན་ནི་ཁོང་ཚོ་འདི་གས་འདི་ང་ཚོ་བོད་མཉམ་དུ་ད་ཞི་བའི་གྲོས་མོལ་ཡོང་ཡ་ལ་ཁོང་ཚོ་ལ་ཅིག་ཀྱང་བཟང་ཕྱོགས་གི་གནོན་ཤུགས་ཅིག་ཆགས་ས་རེད། བྱས་ནས་བལྟས་ཀྱི། ཅེས་བཀའ་གསལ་པོ་གནང་སོང། ད་འདི་མཐོང་ས་གཙོ་བོ་གཙོ་བོ་སྡོམ་འདྲ་རྒྱབ་པ་ཡིན་ན་ད་འཛམ་བུ་གླིང་ཡུལ་གྲུ་ག་ས་ག་ལ་རྒྱ་མི་མཉམ་དུ་འབྲེལ་བ་དེ་ད་རྒྱ་མི་རྒྱ་ནག་གཞུང་གི་འབྲེལ་བ་དེ་མ་འདྲ་མ་འདྲ་འདི་ཚང་མ་ཚུར་གཅིག་རུག་རུག་བཟོས་ནས་སྡོམ་རྒྱབ་དུས་ཨ་ནི་རྒྱ་ནག་གཞུང་གི་བྱ་སྤྱོད་དང་ད་ལྟ་འདི་གས་དེ་ཨ་ནི་རྒྱལ་སྤྱིའི་གི་ཁྲིམས་ལུགས་དང་མཐུན་གྱི་ཡོད་མེད་དེ་ནས་གཅིག་ཁོང་ཚོའི་ཀྱི་ད། གན་རྒྱ་དང་འདི་འདྲས་བཞག་པ་ཡིན་ན་འདི་ལ་ཁོང་ཚོའི་ཀྱི་གུས་བརྩི་དང་འདི་འདྲས་ག་འདྲས་ཅིག་ཞུ་གི་ཡོད་མེད་ཅིག་ད་ཆ་སྙོམས་ཀྱི་འདི་གི་འོག་ལ་ང་ཚོ equality། Partnership། དེ་འདྲའི་གི་འདི་མེད་པ་དང་ཨ་ནི་ད་ལྟ་རྒྱ་ནག་གཞུང་གིས་ད་ལུང་པ་ཕྱི་རྒྱལ་ལུང་པ་ཁག་མཉམ་དུ་ཚོང་འབྲེལ་འདི་གིས་ཨུ་རུ་སུ་གིས་ཡུ་ཀེ་རེན་ལ་དམག་རྒྱབ་ཡ་ལ་འདི་གིས་ནུས་པ་སྤྲད་ཀྱི་ཡོད་པ་འདི་ཨ་ནི་ཁ་གསལ་པོ་ཅིག་ལུང་པ་མང་པོ་ལ་གསུངས་སོང་འདི་གིས་ཁོ་རང་ཚོ་ད་སེམས་གསོ་དང་ཁོང་ཚོའི་གི་ད་ཁ་ཞེ་གཉིས་མེད་ཀྱི་ཐོག་ནས་རྒྱབ་སྐྱོར་ཡོད་པ་འདི་ད་ངོས་ལེན་གྱི་ཐོག་ལ་ཨ་ནི་ཡང། ཁོང་ཚོའི་གི་ཚོང་འབྲེལ་དང་འདི་གི་གནང་ཕྱོགས་ནས་ཨ་ནི་སོ་སོའི་གི་དམིགས་ཡུལ་དང་འགལ་ཟླ་ཡོང་རྒྱུ་གི་བྱ་བ་ཅིག་ཆགས་གི་ཡོད་མ་རེད་ཟེར་ནས་འདི་ཅིག་ཆགས་ཡོང་གི་འདུག་ད་རྒྱ་ནག་སྟོབས་ཤུགས་ཆེན་པོ་དང་འདི་འདྲ་ཞེ་པོ་ཅིག་བྱས་ནས་ཞེད་དགོས་ཀྱི་མེད་པ་ཨ་ནི་རྒྱ་ནག་གཞུང་གི་ད་ལྟ་གནང་སྟངས་གནང་ཕྱོགས་དང་འདི་ཚོའི་གི་ད་ཞན་ཆ་སོགས་ལ་འདི་ཕ་གི་ལ་སྐྱོན་འདི་ཚོ་ག་པར་ག་པར་ཡོད་མེད་འདི་ཚོའི་ཅིག་ཁ་གསལ་པོ་ཅིག་གསུངས་ན་ཨ་ཕ་གི་ནང་ལོགས་ལ་ད་ལྟ་དབང་ཆ་འཐབ་རྩོད་ཀྱི་ཡོང་གི་ཡོད་པ་འདིས་དཔོན་པོ་མང་པོ་ཕྱི་མར་བཏོན་ཡ་དང་ཁ་ཤས་ཅིག་གཟུགས་པོ་ཐང་པོ་ཡིན་གྱི་ཡིན་གྱི་ལ་ཡང་ཅིག་འདས་གྲོངས་འགྲོ་ཡ་ད་དེ་ཚོ་ཚང་མ་ཅིག་བལྟ་ཡོང་དུས་འདི་རྒྱ་ནག་གཞུང་འདི་ཞེ་པོ་ཅིག་སྟོབས་ཤུགས་ཆེན་པོ་ཡིན་པ་ད་ལྟ་མཚུངས་གི་འདྲ་པོ་ཡིན་པའི་ནས་ད་ལྟ་དཔལ་འབྱོར་གནས་སྟངས་ཀྱི་ཁོང་ཚོ་ཧོང་ཀོང་ལ་ད་ལྟ་ཁོང་ཚོ་ཁང་པ་བཟོ་མཁན་ད་དེ་འདྲའི་གི་ཚོང་པ་ཆེན་པོ་དེ་ཚོ་སྒོ་རྒྱག་དགོས་ཡ་ད་དེ་འདྲའི་གི་གནས་སྟངས་ད་དེ་འདྲའི། ཁོང་རྣམ་པར་མང་པོ་ཅིག་བགྲང་བྱས་ད་འདི་ཕ་གིའི་རྒྱ་ནག་གི་མི་ལ་ཡོད་མདོག་མདོག་བྱས་ཏེ་དངོས་སུ་ཕ་གིའི་ལུང་པ་ནང་ལ་འདི་འདྲའི་གནས་སྟངས་མེད་པ་དང་འདི་འདྲའི་གཅིག་ང་ཚོའི་ཞེད་སྣང་དང་གཅིག་གདོང་ལེན་བྱེད་མ་ཐུབ་ཀྱི་འདི་འདྲའི་མེད་པ་དང་འདི་ཡི་ཡང་སེམས་ཤུགས་གཅིག་གནང་སོང་བསམ་གྱི་འདུག་ད་ནས་འདི་ནས་གཞན་པ་ད་ལན་གཅིག་འདིར་ཤ་ད་ལ་ད་འདི་ཚོའི་ཕྱིས་སུ་ད་ཁོང་ཚོ་རྒྱ་ནག་གི་མཉམ་དུ་གཅིག་འཆམ་པོ་ཞེ་པོ་ཅིག་ད་ད་ང་ཚོ་འབྲུག་ཡིན་ནའི་རེད་བལ་ཡུལ་ཡིན་ནའི་རེད་ད་ད། ཤྲཱི་ལངྐ་ཨ་ནི Cambodia ད་ད་ལྟ Maldives དང་དེ་ཚོ་གཅིག་མི་སྲིད་ཀྱི་ང་ཚོ་ཨེ་ཤི་ཡའི་ནང་ལ་ཡོད་ལུང་པ་ཆུང་ཆུང་མང་པོ་གཅིག་ད་སྔོན་མ་རྒྱ་གར་མཉམ་དུ་འབྲེལ་བ་དམ་ཟབ་ཡོད་དེ་ད་ད་ད་ཅིག་རྒྱ་གར་ལ་མ་འདོད་ཀྱི་རྣམ་འགྱུར་ཐོག་ནས་རྒྱ་ནག་ལ་ཅིག་ཉེ་རུ་འགྲོ་གི་ཡོད་ད་ཨ་ནི་དེ་ཚོ་ལ་སྐུ་ངོ་གིས་ད་ཉེན་བརྡ་མ་གཟབ་ན་ཁྱེད་རང་ཚོ་གི་ད་ད་གནང་ཡ་དེ་སྡུག་རུ་འགྲོ་ཡ་གི་གནས་སྟངས་ཤིག་ནང་ལ་ཁྱེད་རང་ཚོ་ཚུད་འགྲོ་གི་མི་འདུག་པས་ད་ང་ཚོ་བོད་པའི་གི་ཉམས་མྱོང་དེ་ལ་བཞག་ནས་རྒྱ་ནག་གི་གཞུང་དེ་ལ་ཡིད་ཆེས་བྱེད་ཐུབ་ཡ་གི། གནས་བབ་མེད་པ་ང་ཚོའི་གི་ཆིངས་ཡིག་དོན་ཚན་བཅུ་བདུན་དང་དེ་འདྲའི་མང་པོ་ཞིག་མར་བགྲང་གནང་ནས་ཨ་ནི་རྒྱ་གར་དང་རྒྱ་ནག་གཞུང་གཉིས་བསྡུར་བས་ན་གཅིག་དམངས་གཙོའི་གི་གཞུང་དང་གཅིག་དམར་པོའི་གཞུང་བརྗོད་དེ་ག་རེ་བྱེད་ནས་དམངས་གཙོའི་གཞུང་དེ་ལ་མ་འགྲིག་པ་ཡོད་པ་ཡིན་ནའི་ཨ་ནི་དམར་པོའི་གཞུང་གི་དེ་འདྲའི་གི་ལུང་པ་གཅིག་ལས་ད་དྲག་གི་རེད་འབྲེལ་བ་དེ་ག་རེ་ཡིན་ནའི་འདི་འབྲེལ་བ་དེ་ཡ། ངའི་གྲོགས་པོ་རྒྱ་ནག་ལ་ཞེ་པོ་ཞིག་ཉེ་པོ་བྱས་པ་ཡིན་ན་ཉེན་ཁ་ཡོང་གི་རེད་ད་ཟེར་ད་ལྟ་དངུལ་གྱི་རོགས་རམ་བྱས་ནས་ལུང་པ་མང་པོ་ཅིག་བུ་ལོན་པང་ཐིབ་ནས་ཨ་ནི་ད་འདི་ཁོ་རང་རྣམ་པ་ཁོང་ཚོས་དཔེ་གསུང་ཡ་འདུག་ད་འདི་ངས་སྐད་ཆ་རྒྱས་པར་འདིར་ཞུས་ན་ད་དེ་དུས་ཚོད་ཁོ་རང་ལྡང་གི་མ་རེད་རོ་དེ་འདྲའི་གི་བྱས་ནས་ཅིག་ཡང། ང་ཚོའི་བོད་པའི་གི་ཉམས་མྱོང་དང་ད་ལྟ་རྒྱལ་སྤྱིའི་གི་གནས་སྟངས་འདི་ཕར་ཚུར་བསྒྲིགས་ནས་ད་ལྟ་ང་ཚོ་དབྱིན་ཇི་ལ་ཡིན་ན་རོགས connecting the dots ལབ་ཨ་ནི་འདི་ཡི་ད་དངོས་གནས་ཚུལ་ག་རེ་ད་ང་ཚོ་ཉེན་ཁ་དེ་ཁ་སེའུ་འབྲོག་ཅེས་བསྟན་གནང་སོང་བསམ་གྱི་འདུག་བདེ་སྐྱིད་ངེད་ཀྱི་ང་ཚོ་ལ་རྒྱབ་སྐྱོར་དང་འདི་འདྲ་དེ་ཡིན་པ་ཡང་ཁོང་ཚོ་ལས་གཅིག་ཐུབ་པ་བཟོ་ཡག་གི་ངེད་ཀྱི་གནས་ཚུལ་དང་འདི་འདྲ་བྱུང་བ་འདྲ་བོ་ཅིག་ཚོར་སོང། ཡང་དབྱིན་ཡུལ་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་ཀྱིས་ཁ་སང་ཕྱི་དྲོའི་གསོལ་སྟོན་དེ་བཞིན་ལི་ཐུ་ཝེ་ནེ་ཡ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་རྣམས་དང་གཞན་ཡང་བོད་དོན་རྒྱབ་སྐྱོར་བ་རྣམས་དང་ལྷན་བཞེས་གནང་བ་དང་དེ་རིང་གི་མཛད་འཆར་ཁག་གི་སྐོར་གསུང་དོན།
སང་ཉིན་ང་ཚོ་ད་ལྟ་ད་སྔོན་མ་ལི་ཐུའེ་ནེ་ཡི་གི་གྲོས་ཚོགས་འཐུས་མི་ཡིན་མཁན་ཨུ་ཤ་ལྷ་ད Doctor Laima ཞུ་མཁན་ཅིག་ཡོད་རེད་ཁོ་རང་ད་ད་ཕ་གི་ཡུ་རོབ་མཐུན་ཚོགས་གི་དེ་གི་ཡང་ཐུགས་འགན་ཕ་གི་གི་ད་སྡེ་ཚན་གཅིག་གི་ཐུགས་འགན་བཞེས་ནས་ད་ད་དེ Vilnius ལ་བཞུགས་ཀྱི་མི་འདུག་ཡིན་ནའི་ཁོ་རང་དེ་ཕེབས་སྐབས་ཏུ་རྒྱ་བོད་ས་རེད་ཨ་ནི་ཁོ་རང་གི་ད་ད་ཕ་འདི་སྲིད་སྐྱོང་འགྲོ་བཞིན་ན་ཁོ་རང་ཚོ་སྔོན་ནས་བཞེས་ཚོ་གི་འདུག་སྔོན་མ་ནས་ད་ད་ང་ཚོ WPCT World Parliamentarians Convention on Tibet འདི་དང་པོ་ཚུགས་དུས་ནས་ཁོ་རང་མཉམ་ཞུགས་གནང་མཁན་བོད་དོན་ལ་དངོས་གནས་ཀྱི་ད་ལོ་མང་རིང་ལ་ད་ཅིག་སེམས་ཤུགས་སྤྲད་མཁན་དང་རྒྱབ་སྐྱོར་གྱི་གང་ཐུབ་ཐུབ་གནང་མཁན་གྱི་གནས་གྲོས་ཚོགས་འཐུས་མི་ཅིག་ཡིན་ཙང་ཁོ་རང་ལྷན་དུ་སང་ཉིན་ང་ཚོ་མཇལ་འཕྲད་དང་བྱས་ཉིན་གུང་གསོལ་ཚིགས་དེ་ཁོ་རང་མཉམ་དུ་འདི་བྱས། ཨ་ནི་གཞན་པ་གཅིག་ད་ལྟ་འདི་འོར་ད Vilnius ལ་ང་ཚོ་འདི་རྒྱལ་ས་འདི་གི་ས་ཁུལ་གཅིག་ནང་ལ Tibet Square ཟེར་མིང་བཏགས་ནས་རོ་ཡང Vilnius མིན་པ་གཞན་པ་གཅིག་ལ Tibet Square བྱས་ཙང་ད Lithuania འདྲ་བོ་ལ་ཡིན་ན Tibet Square གཉིས་ཡོད་རེད་རྒྱ་ནག་གཞུང་གིས་ད་ང་ཚོ Tibet ལབ་ཡས་དེ་མེད་པར་བྱས་ནས་ཁོང་ཚོས་ཚིག་དེ་མེད་པར་བཟོ་ཐབས་བྱེད་ཀྱི་ཡོད་ནའི་ད་ལུང་པ་ཕྱི་ལོགས་ལ་ང་ཚོས་དེ་འདྲའི་དུས་ད་ཁོང་ཚོས་མེད་པར་ག་ཚོད་བཟོས་ནའི་རང་དབང་གི་ལུང་པ་ཡོད་སར་དེ་ཚོའི་ནང་ལ་ང་ཚོས་ཀྱི་ད་འདི་མུ་མཐུད་ནས་བོད་ལབ་ཡས་ཀྱི་འདི་ཚིག་འདི་ཁོང་ཚོས་མེད་པར་བཟོ་ཐུབ་ཡས་མ་རེད། དབྱིན་ཡུལ་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་ཀྱིས་སྲིད་སྐྱོང་མཆོག་གི་མཛད་འཆར་སྐོར་ཞིབ་ཕྲའི་གནས་ཚུལ་ངོ་སྤྲོད་གནང་བར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས།

དེ་ནས་བོད་རྒྱལ་ཡོངས་རྩེད་རིགས་ཚོགས་པའི་གོ་སྒྲིག་འོག་འདི་ལོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དང་སྟབས་བསྟུན་ནས་བྱང་ཨ་མི་རི་ཀའི་ཁུལ་དུ་ལོ་ན་བཅུ་བཞི་མན་གྱི་བོད་ཕྲུག་ཚོའི་རྐང་རྩེད་སྤོ་ལོའི་འགྲན་བསྡུར་ཐེངས་དང་པོ་དེ་འགོ་འཛུགས་གནང་རྒྱུ་ཡིན་ཞིང་དེ་རིང་གི་མི་རབས་གསར་པའི་ལེ་ཚན་ནང Seattle གྲོང་ཁྱེར་རུ་ཞབས་ཞུ་གནང་མཁན་བོད་རྒྱལ་ཡོངས་རྩེད་རིགས་ཚོགས་པའི་སྐུ་ཚབ་དང། ཨ་རི་ནུབ་རྒྱུད་ཁུལ་གྱི་རྩེད་འགྲན་གོ་སྒྲིག་གི་འགན་འཁུར་བཞེས་མཁན་བསྟན་འཛིན་དར་རྒྱས་ལགས་སུ། ལོ་ན་བཅུ་བཞི་མན་གྱི་རྐང་རྩེད་འགྲན་བསྡུར་གྱི་བྱུང་རིམ་དང་དམིགས་ཡུལ། གོ་སྒྲིག་ཞུ་ཕྱོགས་བཅས་ཀྱི་སྐོར་ལ་བཀའ་འདྲི་ཞུས་པ་ཞིག་དོན་གྲུབ་རྣམ་རྒྱལ་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད།
ད་ལྟ་ཨ་རིའི Seattle གྲོང་ཁྱེར་ནང་གཏན་བཞུགས་གནང་བའི་བསྟན་འཛིན་དར་རྒྱས་ལགས་དེ་རིང་ང་ཚོའི་ལས་རིམ་ཐོག་དུས་ཚོད་བཏོན་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན།
ཐུགས་རྗེ་གནང། བསྟན་འཛིན་དར་རྒྱས་ལགས་སྙིང་པོ་ད་དེ་རིང་བཀའ་མོལ་ཞུས་ཏེ་ཉེ་ཆར་སྤྱི་ཚོགས་དྲ་རྒྱ་དང་དེ་འདྲའི་ཐོག་ལ་ཡང་མཐོང་པའི་ནང་ལ་ད་ཁྱེད་རང་གིས་བོད་རྒྱལ་ཡོངས་རྩེད་རིགས་ཚོགས་པའི་གི་བྱང་ཨ་རིའི་སྐུ་ཚབ་ཡིན་པའི་ཆ་ནས་ཨ་རིའི་ནང་ལ་ཡང་བོད་པའི་ཕྲུ་གུ་ལོ་ན་བཅུ་བཞི་མན་ཆད་ཀྱི་རྐང་རྩེད་སྤོ་ལོའི་འགྲན་བསྡུར་ཐེངས་དང་པོ་ཟེར་བྱས་ད་ས་ཁུལ་ཁག་ཅིག་ལ་ཡང་གོ་སྒྲིག་ཞུས་གནང་གི་འདུག་འདིའི་སྐོར་ལ་ངོ་སྤྲོད་གནང་བ་ན་བརྙན་ལས་རྩེད་འགྲན་དེ་ག་པར་ག་པར་གྲ་སྒྲིག་གནང་མཁན་གཅིག་སྐྱོང་གོ་རེད་ཨེ་ནི་ཐོག་མའི་འཆར་གཞི་དང་དེ་ཚོ་ག་འདྲས་སུ་ཐུག་ལ་གོ་ཨེ་ན།
ད་དང་པོ་དེ་ང་ཚོ་ཕྲུ་གུ་ལོ་བཅུ་བཞི་མན་ཆད་ཀྱི་རྐང་རྩེད་སྤོ་ལོ་དེ་གི TNS ནས་ང་ཚོ་ཚོགས་གཙོ་ཚོགས་ནས་ད་ལོ་ལོ་ནས་ཨ་རིའི་གི་རྒྱལ་བ་རིན་པོ་ཆེ་འཁྲུངས་སྐར་སྐབས་ལ West Coast ཨ་ནི West Coast ལོགས་ཀར་སྲུང་གི་ཡོད་རོ་ཨ་ནི

U14 གྱི Tournament འདི་གང་ཟག་ང་ཚོ TNSA གྱིས Organize བྱས་ཡོད་རེད། ད་འོ་དེ་བྱེད་ཡས་རྒྱུ་མཚན་གཙོ་བོ་དེ་འདི་རེད། ད་དང་པོ་དེ་ང་ཚོ་སྤུ་གུ་ལོ་ཆུང་བ་ལ་ཁོར་ཡུག་རྐང་རྩེད་སྤོ་ལོའི་གོ་སྐབས་དེ་ཞིག་འདུག་ཁ་སང་སྤྱི་བཏང་ནས་འཁྲུངས་སྐར་སྐབས་རྟག་པར་མི་རྒན་པས་རྐང་རྩེད་སྤོ་ལོ་བྱས་མ་ཤེས་སྤུ་གུས་ཀྱིས་བྱས་མེད་དུས་ག་ནས་འོ་འདི་གོ་སྐབས་བྱས། གཉིས་པ་དེ་ཨ་རིའི་ནང་ལོགས་ལ་བོད་པའི་སྤུ་གུ་གི Soccer གྱི Standard ག་འདྲས་ཡོད་མེད་ད་ལྟ་བར་དུ་སྤུ་གུ་མང་པོ་ཆེས་སུ་སུ

ས་སྐྱའི་གི་བྱང་ས་གི་ཏར་པན་ན་ཤ་ཤ་ན་བྱང་ཡས་གི་ཐང་རེད། བྱང་ཡས་གི་ཅ་ལག་གོ་ཡས་པོ་ལི་པོ་ལི་རེད། Gold Post དེ་གའི་རེད། ཟར་སོ་རེད་མང་པོ་གོ་རོ་བ། འོ་དེ་གའི་ཚང་མ་ཐུན་ཁའི་སྡེ་བ་ལ་ཐུན་ཁའི་དཔེ་དེ་ཡག་ག་ཡོད་རོ་རྒྱ་གར་ལས། ཨ་ནི་སྡེ་བ་ལ་ཡིན་པ་ཡིན་ན་དཔེ་ན་ཤ་ཤ་ན་ངའི་ཀླད་ལམ་ལ་པོ་ལི་སི་ངས་ཚང་མ།

ང་ཚོ་རྐང་རྩེད་སྤོ་ལོ་རྩེ་ཡས་དེ་དུས་ཚོད་དེ། རྐང་རྩེད་ཀྱི་སྤོ་ལོ་རྩེ་ཡས་དུས་ཚོད་དེ་ད་རྒྱལ་ཡུམ་ཆེན་མོ་སླེབས་དུས་པ་ནས་སྤོ་ལོ་ཅིག་རྩེ་ན་མ་ཤེས་ཡ་དེ་རྗེས་ལ་སྤོ་ལོ་རྩེ་གི་ཡོད་མ་རེད་པ། ཨོ་ས། གཙོ་བོ་དེ། འདི་པར་སྤོ་ལོ་སྤུ་གུ་དེ་སྤོ་ལོ་རྩེ་ཡས་མང་བ་བྱས། ཨ་ནི་རྒྱུ་མཚན་ཁ་ཤས་ཁ་ཤས་ཅིག་ཤུལ་གར་སོང་གི་ལབ་ན། སྤོ་ལོའི་དེ། Coach ཡག་པོ་ཞིག་དགོས་བསམ་གྱི་འདུག་དཔེར་ན་པ།

སྔོན་དེ་ག་ལ་དེ་ཨ་རིའི་པུའུ་ཡོད་རེད། རྒྱ་མིའི་པུའུ་ཡོད། Korean པུའུ་ཡོད་རེད་ཡོད་ཡ། ཨ་རི་རང་གི་པུའུ་བྱས། མི་རིགས་གང་བྱུང་མང་བྱུང་ཡོད། ཨ་ནི། Club ལ་སླེབས་དུས་སྐོར་ནས་དམིགས་བསལ་གྱི། ཧབ་ཏ་གཅིག་ལ Practice གཉིས་བྱས། Weekend ལ Game བྱེད་དུས་སྐོར་ནས་མང་བྱས། Game བྱས་ཡིན་དུས་སྐོར་ནས། དོ་སྣང་མང་བྱས་ད Game ཐོབ་ཡས་རེད་དམིགས་ཡུལ་དེ་རུ་རུ། Skill དེ་ག་གལ་ཆེན་པོ་རེད་ཡིན་ནའི། པོ་ལི་མ་ཐོབ་པ་ཡིན་ན་ཕ་མ་དེ་ག་གི Skill ཞེ་པོ་བཏོན་ནས Team ཐོབ་གི་མི་འདུག་ཨ་ནི། Game ལ་དོ་སྣང་བྱས་ཡིན་ནའི། གཟའ་སྤེན་པ་ཉི་མ་དེ་ག།

ཡོང་ཐུབ་པ་ཡིན་ན་ཨ་ནི་ང་ཚོའི་གི་ཨ་ད་གི West Coast གི side ནས་སྤུ་གུ་གི་རྐང་རྩེད་སྤོ་ལོ་གང་འདྲ་ཡོད་མེད་དང་བཞི standard དང་བཞི་ཧ་གོ་དགོས་པ། འོ་ནི་ཡི་ད་དམིགས་ཡུལ་གཙོ་བོ་འོ་འདི་རེད་ལགས། ཚོགས་པ་ཅིག་ཞུ་ཡས་སྐུ་མཁྱེན་ཨ་རི་བའི་གི་ཚོགས་པ་སྒང་ག་ལ་ལ་སྐུ་མཁྱེན་ད་ལོ་ལོ་འཁྲུངས་སྐར་དང་དེ་ལ་ཨ་ནི་སྤུ་གུའི་གི tournament དེ་ལ་སྐུ་མཁྱེན་རྒྱབ་སྐྱོར་གནང་རོགས་གནང་ཨ་ནི་སྤུ་གུ་སྤོ་ལོ་རྩེད་མཁན་ཡག་པོ་ཡོད་པ་ཡིན་ན་ཚོགས་པ། ཕྱོགས་མཐའ་ག་པར་ཡོད་ནའི་འོ་དེ་ལ tournament ལ་འཛུལ་ཞུགས་གནང་ཡ་ཐབས་ཤེས་ཤིག་གནང་རོགས་ཞུ་ཡས། ལགས་ལགས་སོ་བསྟན་འཛིན་མཐའ་ཡས་ལགས་ཨ་ནི་ང་བཀའ་མོལ་ཞུ་ཡས་དེ་ག་རང་ཡིན་ཨ་ནི་དེ་རིང་ང་ཚོའི་ལས་རིམ་ཐོག་ལ་ཡ་ད་ད་རེས་སྐུ་མདུན་འཁྲུངས་སྐར་ནས་བྱས་བྱས་ད་ཨ་རིའི་ཕྱོགས་མཐའ་གང་ས་ལ་ཡ་བོད་རྒྱལ་ཡོངས་རྩེད་རིགས་ཚོགས་པའི་ཐོག་ནས་ད་བོད་པའི་ཕྲུ་གུ་ལོ་བཅུ་བཞི་མན་ཆད་ལ་རྐང་རྩེད་སྤོ་ལོའི་འགྲན་བསྡུར་ཐེངས་དང་པོ་གོ་སྒྲིག་ཞུ་ཡས་དང་ཨ་ནི་འདི་ཞུ་དགོས་པའི་དགོས་པ་རྒྱུ་མཚན་རེད་འདི་ཚོའི་ཐོག་ལ་ཡ་ད་ཞིབ་ཕྲ་བཀའ་མོལ་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན་བསྐྱར་དུ།

སེ་ཡོད་ཅིང་མཁས་དབང་ཁག་ཅིག་གིས་རྒྱ་ནག་གིས་བལ་ཡུལ་ནང་གསར་འགོད་རང་དབང་ལ་སྣང་ཆུང་བྱེད་ཀྱི་ཡོད་པ་གསུངས་ཡོད་པ་མ་ཟད་རྒྱ་ནག་དམར་ཤོག་ཚོགས་པའི་ཁེ་ཕན་སྒྲུབ་ཐབས་བྱེད་བཞིན་ཡོད་པའི་འགྲེལ་བརྗོད་གནང་ཡོད་པའི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་ཕྱོགས་སྒྲིག་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། China believe in more authoritarian regime and their influence བལ་ཡུལ་ནང་གི་སྤྱི་དམངས་ཀྱི་ཐོབ་ཐང་ཚོགས་པ Freedom Forum ཞེས་པའི་ཚོགས་གཙོ་སྐུ་ཞབས Taranath Dahal ལགས་ཀྱིས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ། རྒྱ་ནག་དམར་ཤོག་ཚོགས་པས་བལ་ཡུལ་ནང་དཔལ་འབྱོར་དང་ཆབ་སྲིད་གཉིས་ཀའི་ཤུགས་རྐྱེན་ཇེ་ཆེར་འགྲོ་བཞིན་པའི་རྐྱེན། ད་ལྟ་བལ་ཡུལ་ནང་གི་གསར་འགོད་རང་དབང་ཐོག་གནོན་ཤུགས་དེ་སྔ་ལས་ཤུགས་ཆེ་རུ་ཕྱིན་ཡོད་པ་གསུངས་ཀྱི་འདུག་གཞི་རྩའི་ཉེ་ཆར་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བརྒྱད་ཉིན་བལ་ཡུལ་གྱི Kathmandu Post ཞེས་པའི་གསར་ཁང་གིས་གནས་ཚུལ་སྤེལ་བའི་ནང་རྒྱ་ནག་དང་བལ་ཡུལ་གྱི་ཆེས་མཐོ་བའི་འགོ་ཁྲིད་ཁག་ཅིག་བལ་ཡུལ་གྱི་རྒྱལ་ས་ཀཱ་ཐ་མན་གྲུ་ནང་ཐུག་འཕྲད་ཀྱིས་རྒྱལ་ཁབ་ཕྱོགས་གཉིས་ཀྱི་ཚོང་དང་ཆབ་སྲིད་ཀྱི་འབྲེལ་ལམ་སོགས་ཀྱི་ཐོག་གྲོས་མོལ་བྱས་སྐབས་རྒྱ་ནག་དམར་ཤོག་ཚོགས་པའི་རྒྱལ་སྤྱིའི་འབྲེལ་ལམ་ལས་ཁུངས་ཀྱི་བློན་ཆེན་གཞོན་པ་སུན་ཧེ་ཡན་ཟེར་བ་དེ་ཡིས་རྒྱལ་ཁབ་ཁ་ཤས་ཀྱིས་བལ་ཡུལ་དང་རྒྱ་ནག་གཉིས་ཀྱི་འབྲེལ་ལམ་བཟང་པོ་ཡོད་པ་དེར་བར་ཆད་གཏོང་ཐབས་བྱེད་བཞིན་ཡོད་ཚུལ་བཤད་པ་མ་ཟད་བལ་ཡུལ་གྱི་འགོ་ཁྲིད་ཚོས་ཨ་རི་དང་རྒྱ་གར་ལྷན་རྒྱང་ཐག་རིང་པོ་གནས་དགོས་པ་བཤད་འདུག་དེ་དང་མཚུངས་སྐབས་དེར་བལ་ཡུལ་དུ་བཅའ་སྡོད་རྒྱ་ནག་གཞུང་ཚབ་པ་ཆན་ཟང་ཞེས་པས་ཀྱང་རྒྱལ་ཁབ་གཞན་ཁག་ནང་རྒྱ་ནག་གི་ཚོང་ལས་ཁང་གིས་གཉེར་པའི་ལས་གཞི་ཁག་དུས་ཚོད་ངེས་ཅན་ནང་སྒྲུབ་བཞིན་ཡོད་ཀྱང་བལ་ཡུལ་ནང་དེ་ལྟར་སྒྲུབ་ཐུབ་ཀྱི་མེད་སྐོར་སྐྱོན་བརྗོད་ཀྱི་དྲི་རྩད་དང་འབྲེལ་བལ་ཡུལ་གཞུང་ནས་དེར་ངེས་པར་དུ་དཔྱད་ཞིབ་བྱེད་དགོས་པར་བཤད་པ་ཙམ་མ་ཟད་བལ་ཡུལ་ནང་རྟེན་གཞི་བྱས་པའི་སྒེར་གྱི་གསར་ལས་ཁང་ཁག་གིས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞིའི་ཁ་གཏད་ཀྱི་ལས་འགུལ་སྤེལ་བཞིན་པ་དེ་དག་གང་མགྱོགས་མཚམས་འཇོག་དགོས་པའི་ཉེན་བརྡ་བཏང་འདུག། So they they they are influence in different way in Nepal is happening they they they are spending lots of money། ཡང Taranath Dahal ལགས་ཀྱིས་མུ་མཐུད་གསུངས་ན་བལ་ཡུལ་ནི་ཡུལ་བབ་སྲིད་ཇུས་ཀྱི་ཕྱོགས་ནས་སྟོབས་ཆེན་རྒྱལ་ཁབ་རྒྱ་ནག་དང་རྒྱ་གར་གཉིས་བར་གནས་ཆགས་ཡོད་དུས་རང་བཞིན་གྱིས། རྒྱལ་ཁབ་དེ་གཉིས་ཀྱི་བལ་ཡུལ་ནང་ཤུགས་རྐྱེན་ཆེན་པོ་ཡོད་པ་རེད། འོན་ཀྱང་ད་ཆ་རྒྱ་ནག་གིས་བལ་ཡུལ་ནང་དཔལ་འབྱོར་གྱི་མ་རྩ་ཆེན་པོ་བཙུགས་པ་སོགས་ཆབ་སྲིད་ཀྱི་གནས་བབ་ལ་གཞི་བཞག་པ་ཡིན་ན། རྒྱ་ནག་གི་ཤུགས་རྐྱེན་དེ་ད་ཆ་བལ་ཡུལ་ནང་ཆེ་ཤོས་ཡིན་པ་གསལ་པོ་རེད་གསུང་གི་འདུག་ད་དུང་བལ་ཡུལ་ནང་གི་བོད་མི་སྐྱབས་བཅོལ་བ་ཚོར་མཚོན་ན་རྒྱ་ནག་གཞུང་གི་གནོན་ཤུགས་འོག་བོད་མི་ཚོར་དེང་སྐབས་ཁྲིམས་ཐོག་གི་སྐྱབས་བཅོལ་ལག་འཁྱེར་སྤྲོད་རྒྱུ་མེད་པ་མ་ཟད་བལ་ཡུལ་ནང་གི་བོད་མི་སྐྱབས་བཅོལ་བ་དང། བལ་ཡུལ་མི་སེར་གྱི་སྨྲ་བརྗོད་རང་དབང་རྡོག་རོལ་གཏོང་བ་མ་ཟད། བལ་ཡུལ་ནང་གི་གསར་འགོད་རང་དབང་ཡང་དོ་ཕོག་བཏང་བཞིན་ཡོད་པ་གསུངས་ཀྱི་འདུག། བལ་ཡུལ་ནང་གི་བོད་མིའི་གནས་སྟངས་དང་འབྲེལ་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་འགན་འཛིན Elaine Pearson ལགས་ཀྱིས་ཀྱང་རྒྱ་ནག་གིས་བལ་ཡུལ་ནང་ཤུགས་རྐྱེན་ཆེ་དྲགས་པའི་རྐྱེན་བོད་མི་སྐྱབས་བཅོལ་བའི་ཐོག་དྲག་གནོན་དང་ཁོང་ཚོའི་གཞི་རྩའི་རང་དབང་ཡོངས་སུ་རྡོག་རོལ་གཏོང་བཞིན་ཡོད་པ་གསུངས་སོང། རྩ་བའི་ཞི་ཅིན་ཕིང་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་འཁོད་པ་ནས་བཟུང་བོད་ཡུལ་ནང་གི་བོད་མི་ཚོའི་གནས་བབ་ཆེས་ཞན་པོ་ཆགས་ཡོད་པ། རྒྱལ་སྤྱིའི་ནང་གི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་མང་པོའི་སྙན་ཐོ་ནང་འཁོད་ཡོད་པ་རེད། དེ་བཞིན་རྒྱ་ནག་གཞུང་གིས་རྒྱལ་མཚམས་དང་འགལ་བའི་དྲག་གནོན་བརྒྱུད་རྒྱལ་སྤྱིའི་ནང་གསར་འགྱུར་བརྒྱུད་ལམ་ཁག་ལ་དམ་དྲག་དང་སྟངས་འཛིན་མུ་མཐུད་བྱེད་བཞིན་པའི་ཁྲོད། བལ་ཡུལ་གྱི་ཀཱཏ་མཱན་ཌུ་པོས་ཀྱི་གསར་ཁང་གིས་ཡང་ཉེ་ཆར་གནས་ཚུལ་ཞིག་སྤེལ་བའི་ནང་རྒྱ་ནག་གཞུང་གི་གནོན་ཤུགས་རྐྱེན་པས་ད་སྐབས་བལ་ཡུལ་ནང་རྟེན་གཞི་བྱས་པའི་གསར་ཁང་ཁག་གིས་བོད་དང་ཐའེ་ཝན་སོགས་དང་འབྲེལ་བའི་གནས་ཚུལ་རྣམས་རང་འགུལ་གྱིས་བཀག་སྡོམ་བྱས་ཡོད་པར་མངོན་གསལ་བྱས་ཡོད། རྒྱ་ནག་གཞུང་གིས་བལ་ཡུལ་ན་རྟེན་གཞི་བྱས་པའི་སྒེར་གྱི་གསར་ལས་ཁང་གིས་བོད་དང་ཐའེ་ཝན་དེ་བཞིན་གསར་འགོད་རང་དབང་སོགས་རྒྱ་ནག་ལ་ཚོར་རྣོ་བའི་གནས་ཚུལ་མང་དག་ཅིག་བརྒྱུད་སྤེལ་བྱས་པར་བཀག་སྡོམ་བྱེད་བཞིན་ཡོད་པ་མ་ཟད། གལ་ཏེ་ཐའེ་ཝན་དང་བོད་ལ་རྒྱབ་སྐྱོར་གྱི་གནས་ཚུལ་སྤེལ་ཚེ། རྒྱ་ནག་གཞུང་གིས་བལ་ཡུལ་གཞུང་ལ་འཕྲལ་དུ་འཇིགས་སྐུལ་དང་བཀག་སྡོམ་བྱེད་རྒྱུ་ཡིན་པ་བཤད་འདུག། Always the Nepali authority Also, saying we are supporting to one China policy. བལ་ཡུལ་གྱིས་རྒྱ་ནག་གཅིག་ངོས་ལེན་བྱས་པའི་སྲིད་ཇུས་དང་འགལ་ཟླ་ཕྱིན་པ་དང་ཁྱིམ་མཚེས་རྒྱལ་ཁབ་རྒྱ་ནག་གི་སེམས་ཚོར་ལ་རྩིས་མེད་བཏང་བ་ཞིག་མཚོན་ཏེ། དེ་འབྲེལ་བལ་ཡུལ་ནང་གི་གསར་འགྱུར་བརྒྱུད་ལམ་ཁག་ནང་བོད་དང་ཐའེ་ཝན་ལ་སོགས་པའི་གནས་ཚུལ་ཁག་མཐོང་རྒྱུ་མེད་པའི་རྒྱུ་མཚན་ཡིན་པ་གསུངས་ཀྱི་འདུག། ད་དུང་ཉེ་བའི་ཆར་བལ་ཡུལ་གྱི་གསར་འགྱུར་བརྒྱུད་ལམ་ཁག་ནང་ཧོང་ཀོང་དང་འབྲེལ་བའི་གནས་ཚུལ་ཁག་ཡང་ཉུང་དུ་ཕྱིན་ཡོད་པ་གསུངས་སོང། ད་དུང་རྒྱལ་མཚམས་མེད་པའི་གསར་འགོད་མཐུན་ཚོགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་འཁོར་ཞིབ་འཇུག་སྙན་ཐོ་ནང་བལ་ཡུལ་ནང་གི་གསར་འགྱུར་རང་དབང་གི་གནས་བབ་ལོ་སྔོན་མ་ལས་ཛ་དྲག་ཏུ་ཕྱིན་ཡོད་པ་མངོན་གསལ་གནང་འདུག། ཡང་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་བལ་ཡུལ་གཞུང་གི་དྲིལ་བསྒྲགས་དང་འབྲེལ་ལམ་ལྷན་ཁང་ལ། བལ་ཡུལ་ནང་གི་གསར་འགོད་རང་དབང་ཐོག་ཕྱི་ཕྱོགས་ཀྱི་ཐེ་ཇུས་དང་ཤུགས་རྐྱེན་མང་པོ་ཡོང་བཞིན་པར་བལ་ཡུལ་གཞུང་གིས་དེར་ཐུགས་འཚབ་ཆེ་ལོས་ཡོད་མེད་ཐད་བཀའ་འདྲི་ཞུས་སྐབས་ད་བར་ལན་འདེབས་འབྱོར་མ་སོང། ཡང་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས། བལ་ཡུལ་ནང་ཉེ་བའི་ལོ་ཤས་རིང་རྒྱ་ནག་གི་གནོན་ཤུགས་ཇེ་ཆེར་འགྲོ་བཞིན་པའི་ཁྲོད། དེང་སྐབས་རྒྱལ་ཁབ་དེ་ནི་བོད་གཉིས་པ་ལྟ་བུར་འགྱུར་བཞིན་པ་གསུངས་གནང་སོང། གོང་ལ་ཞུས་པ་དེ་བཞིན་ང་ཚོས་ཀྱི་ད་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ཕྱི་ཟླ་བཅུ་པའི་ནང་ལོགས་ཕལ་ཆེར་བདུན་ཕྲག་གཉིས་ཀྱི་རིང་ལ་ང་ཚོ་ཕ་གིར་འགྲོ་བྱས་ཨ་ནི་ཕ་གའི་གི་ས་ནི་བོད་པའི་གི་ས་གནས་ཀྱི་མི་མང་པོ་ཞིག་ད་ག་ནང་བཞིན་གྱི་མི་དེ་ཚོ་ནང་ལོགས་ནས་ད་གཞོན་སྐྱེས་མང་པོ་ཞིག་བྱས་ད་ག་ནང་བཞིན་གྱི་གཞུང་གི་ལས་བྱེད་ཡིན་པ་ཡིན་ན་རེད་སྤྱི་ཚོགས་ནང་ལ་རྒན་གྱི་དེ་ཉིད་ཀྱི་མི་སྣ་མང་པོ་ཅིག་ང་ཚོ་བཅར་འདྲི་བྱས་ཡོད་རེད་ཁོ་རང་ཚོ་མང་ཆེ་གི་ད་བསམ་ཚུལ་ལ་ནི་འདི་རང་རེད་ཤག་ད་བལ་ཡུལ་ནང་ལ་ཡོད་པའི་བོད་པའི་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་འདི་ད། ག་ལེ་ག་ལེར་བོད་ནང་ལོགས་ཀྱི་གནས་སྟངས་ད་གཉིས་པ་འདྲ་བོ་ཅིག་ཡིན་པ་འདྲ་བོ་ཅིག་ཁོ་རང་ཚོ་ཡང་ངོས་འཛིན་གྱི་འདུག་ད་ང་ཚོ་བོད་ནང་ལོགས་ད་འགྲོ་བ་མིའི་ཐོབ་ཐང་རྡོག་རོལ་འགྲོ་གི་བ་ད་སྨྲ་བརྗོད་ཀྱི་རང་དབང་མེད་བ་ད་ཞི་བའི་ངང་འདུ་འཛོམས་བྱེད་རང་དབང་འགྲོ་སྐྱོད་རང་དབང་གྱི་ཐོབ་ཐང་མེད་ང་ཚོ་ད་རྒྱུ་འདེད་གསུམ་དེ་ཡོད་རེད་ཡིན་པས་ནི་བལ་ཡུལ་ནང་ཡིན་པས་ནི་རང་དབང་གི་ལུང་པ་ཅིག་ཡིན་པས་ནི་ད་དུང་ཡང་དེ་འདྲའི་གི་ཅིག་འགྲོ་བ་མིའི་ཐོབ་ཐང་གི་ཁག་ལ་ལོངས་སུ་སྤྱོད་དེ་ཧ་ལམ་ཁག་པོ་ཆགས་བསྡད་ཀྱི་འདུག། ད་སྤྱི་བཏང་གི་བལ་ཡུལ་ནང་ལོགས་ཀྱི་ད་ཆབ་སྲིད་གྲོས་འཆར་བཤད་ན་ད་ཁ་ལོ་རྒྱ་ནག་གི་ཤུགས་རྐྱེན་ཤུགས་ཆེན་པོ་ཅིག་ཡོང་བའི་རྐྱེན་གྱིས་ཨ་ནི་ཁ་ལོ་རེ་བོད་པའི་གི་དམིགས་བསལ་གྱི་ད་གནད་དོན་ག་རེ་རིགས་ཅིག་ཁ་ལོ་རེ་སྒང་ལ་ལག་པ་འཆང་བ་ཡིན་ནའི་ཅིག་བལ་ཡུལ་གཞུང་གི་འདི་ལ་ཡ་དབྱིན་ཇི་ནང་བཤད་ན Sensitive དོ་ཅིག་རྩིས་བྱེད་ཨ་ནི་དེ་སྒང་ལ་ཁ་བཀག་ཡ་ད་དམ་དྲག་བྱེད་ཡ་ད་བཀག་སྡོམ་བྱེད་ཀྱི་གནས་སྟངས་ཅིག་མང་པོ་ཆགས་བསྡད་པའི་རྐྱེན་གྱིས་ཨ་ནི་བཞུགས། བོད་པ་མང་པོ་ཅིག་གིས་ང་རང་ཚོ་ལ་བཅར་འདྲི་བྱེད་དུས་ཡིན་ནའི་རེད་ད་ཅིག་ཁ་ལོ་རེད། གསང་བའི་ངང་ནས་བྱེད་དགོས་ཡ་འགྲོ་ད་ཐུག་ས་ཡིན་པ་ཡིན་ནའི་ང་ཚོས་ཀྱི་ད་ཅིག་ས་ཆ་ལོ་ཀ་དེ་འདྲའི་དངོས་སུ་དེའུ་དེ་འདྲའི་ཕོག་པ་ཐུག་ཡས་ད་ཨ་ནི་ཡང་ཅིག་ཡར་མར་འགྲོ་དུས་ཡིན་པ་ཡིན་ནའི་ཅིག་གཟབ་གཟབ་གང་མང་མང་བྱེད་ཀྱི་གནས་སྟངས་ཆགས་ཀྱི་འདུག་ད་ག་ན་གཞི་ཞིག་རྩའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་ན་ནིང་ཕྱི་ཟླ་བཅུ་གཉིས་ནང། བལ་ཡུལ་ནང་གི་བོད་མི་སྐྱབས་བཅོལ་བའི་གནས་སྟངས་ཐད་ཞིབ་འཇུག་གནང་ཡོད་པ་དང། ཞིབ་འཇུག་ཁྲོད། དེ་སྔ་ཡིན་ན་བལ་ཡུལ་འདི་བཞིན་བོད་མི་སྐྱབས་བཅོལ་བ་རྣམས་ལ་བདེ་འཇགས་ཀྱི་གནས་ཡུལ་ཞིག་ཆགས་ཀྱི་ཡོད་པ་དང་ད་ལྟ་ཡིན་ན་བོད་མི་རྣམས་ལ་ཉེན་ཁ་ཆེ་བའི་ས་ཁུལ་ཞིག་ཏུ་འགྱུར་དང་འགྱུར་མུས་ཡིན་པ་གསལ་སྟོན་གནང་འདུག། བལ་ཡུལ་ནང་ལོགས་ཀྱི་བོད་པའི་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་འདི་སྡུག་རུ་འགྲོ་གི་ཡོད་དེ་མང་བཤད་ཀྱི་འདུག་ཞིག་མཁྱེན་གྱི་འདུག་ཡིན་པ་ཡིན་ནའི་འདི་སྒང་ལ་འདི་རང་ལ Focus བྱས་བྱས་ག་ལ་བ་རེད་ཉམས་ཞིབ་བྱས་བྱས་སྙན་ཐོ་བཏོན་ཐུབ་པ་དེ་འདྲའི་ཧ་ལམ་མེད་པ་འདྲ་རེད་ཤག། ད་ཉིས་སྟོང་བཅུ་བཞི་ལ་ད་ལྟ་རྒྱལ་སྤྱིའི་གི་འགྲོ་བ་མིའི་ཐོབ་ཐང་གི་རྟོག་ཞིབ་ཚོགས་པ་ད་ལྟ Human Rights Watch བྱོས་ལ་ཁོ་རང་ཚོས་གི་ད་བལ་ཡུལ་ནང་བོད་པའི་གི་འགྲོ་བ་མིའི་ཐོབ་ཐང་གི་སྒང་ལ་སྙན་ཐོ་ཅིག་བཏོན་ཤག་དེ་ནས་བཟུང་ད་ད་ལོ་བཅུ་མ་ཟིན་ཅིག་འགྲོ་འདུག་དེའི་ནང་ལོགས་ལ་ད་སྙན་ཐོ་དེ་འདྲས་བོད་པའི་གི་གནས་སྟངས་བལ་ཡུལ་ནང་ལ་བོད་པའི་གི་གནས་སྟངས་སྒང་ལ་སྙན་ཐོ་ཞིག་དེ་འདྲས་བྱས་མི་འདུག་ད་དེ་འདྲའི་རྐྱེན་གྱིས་ཨ་ནི་ང་ཚོའི་གི་ད་དེའི་སྒང་ལ་གལ་གནད་ཅིག་རྩིས་བྱས་ཨ་ནི་ང་ཚོའི་གི་སྙན་སྙན་ཐོ་ཅིག་བཏོན་བྱས་ཨ་ནི་སྙན་ཐོ་དེ་སྙན་ཐོ་འདི་བཏོན་དེ་ང་ཚོས་ཡི་ད་གོམ་པ་དང་པོ་རུ་ཆགས་ཀྱི་འདུག་སྙན་ཐོ་འདི་བརྒྱུད་བྱས་བཏོན་ཚར་བའི་རྗེས་ལ་ཨ་ནི་ང་རང་ཚོས་ཡི་ད་ཞུ་གཏུག་ཀྱི་ལས་འགུལ་དེ་འདི་ལྟར་དང་ནང་བཞིན་གྱི་ཕ་གིའི་བོད་པའི་གྱི་ཨ་ནེ་ཐོག་ལ་གནས་སྟངས་ཀྱི་ཐོག་ལ་ཡར་རྒྱས་བཏང་ཡི་ད་ང་ཚོ་ཟབ་སྦྱོང་གོ་སྒྲིག་བྱུང་བའི་འདི་འདྲའི་སྐབས་ལ་ང་ཚོའི་གི་འཆར་གཞི་སྒྲུབ་གཞི་ད་ད་ལྟ་བཏིང་དང་བཏིང་མུས་འགྲོ་བཞིན་རེད། ད་དུང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་དང་གནད་དོན་དབྱེ་ཞིབ་པ་ཁག་གིས་རྒྱ་ནག་གིས་བལ་ཡུལ་ནང་གསར་འགོད་རང་དབང་ལ་སྣང་ཆུང་བྱེད་ཀྱི་ཡོད་པ་གསུངས་ཡོད་པ་མ་ཟད་རྒྱ་ནག་དམར་ཤོག་ཚོགས་པའི་ཁེ་ཕན་སྒྲུབ་ཐབས་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག།